དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་ལོ་སར་སླེབས་ལ་ཉེ་བ་དང་བསྟུན་རྒྱ་ནག་གཞུང་གི་འབྲེལ་ཡོད་ཚོས་དགོན་སྡེ་ཁག་གི་གྲྭ་བཙུན་ཚོར་འཚམས་འདྲི་དང ྋགོང་ས་མཆོག་དང་ཁ་བྲལ་ལ་འཐབ་རྩོད་དགོས་པའི་སྐུལ་མ་བྱས་ཡོད་པའི་སྐོར་བཅས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་ཅིག་དང། དེ་ནས་ལྡི་ལི་བོད་ཁང་གི་འགན་འཛིན་ཟུར་པ་དང་གདན་ས་འབྲས་སྤུངས་བློ་གསལ་གླིང་ཏྲེ་ཧོར་ཁམས་ཚན་གྱི་བླ་མ་རྡོ་བུམ་རིན་པོ་ཆེ་བློ་བཟང་བསྟན་འཛིན་མཆོག་དགུང་གྲངས་བརྒྱད་ཅུ་གྱ་གཉིས་ཐོག་དགོངས་པ་རྫོགས་པའི་སྐོར་ཞིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལཊ་ཝི་ཡའི་ནང་ཁྲིམས་དང་བཟང་སྤྱོད་ཚུལ་ཁྲིམས་ཞེས་པའི་བགྲོ་གླེང་ཚོགས་འདུར་ལྷན་ཞུགས་ཀྱིས་བོད་དོན་སྐོར་གསུང་བཤད་གནང་ཡོད་པ་སོགས་ཀྱི་སྐོར་དང། ཡང་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་བྱང་ཤར་ཁུལ་དུ་ཡོད་པའི་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ཀྱི་ཞིང་པ་ཚོས་ཇ་ཞིང་འདེབས་ལས་བྱ་བཞིན་ཡོད་ཀྱང་ཐོན་སྐྱེད་རྣམས་བཙོངས་པར་ཐག་རིང་དུ་འགྲོ་དགོས་པའི་དཀའ་ངལ་སེལ་ཐབས་སུ་ས་གནས་མཉམ་འབྲེལ་ལས་ཁང་གིས་ཇའི་བཟོ་གྲྭ་ཞིག་གསར་འཛུགས་གནང་བཞིན་པ་དེའི་ཐད་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་དང།
དེ་ནས་འཕྲོད་བསྟེན་གྱི་ལེ་ཚན་ནང་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཏོག་དབྱིབས་གཉན་སྲིན་གསར་པ་དེ་དེ་སྔོན་གྱི་གཉན་སྲིན་དང་ནད་རྟགས་དང་མི་འདྲ་བའི་ཁྱད་པར་དང་དེང་སྐབས་སུ་ཁྱབ་བཞིན་པའི་ཏོག་དབྱིབས་གཉན་སྲིན་གསར་པ JN.1ཟེར་བ་དེ་ཇི་འདྲ་ཞིག་ཡིན་པ་དང། དེར་སྔོན་འགོག་དང་དོ་སྣང་བྱ་ཕྱོགས་ལ་འགྱུར་བ་གསར་པ་ཕྱིན་ཡོད་མེད་སྐོར་ཞིག་དང། མཇུག་ཏུ་སྣེ་ཁྲིད་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན།

རྒྱལ་ཁབ་ལྟ་ཞིབ་ལྷན་ཁང་གིས་སྒྲིག་ཁྲིམས་ཞིབ་བཤེར་དང་ལྟ་ཞིབ་བརྟག་དཔྱད་བྱེད་བཞིན་ཡོད་པ་ཕྱི་ཟླ་དང་པོའི་ཚེས་ཉི་ཤུ་དགུ་ཉིན་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཁག་ནས་གནས་ཚུལ་སྤེལ་འདུག་ཉེ་བའི་དུས་ཡུན་ནང་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ཀྱི་དཔོན་རིགས་མང་པོ་ཞིག་ལ་ལྐོག་རྔན་དང་འབྲེལ་བ་དང་རྨོངས་དད་ཀྱི་བྱ་སྤྱོད་སྤེལ་བ་སོགས་ཀྱི་ཉེས་མིང་སྣ་ཚོགས་ཀྱི་ཐོག་ནས་ཞིབ་བཤེར་བྱས་པའི་གནས་ཚུལ་ཐོན་ཡོད་པ་རེད། རྒྱ་ནག་གཞུང་འབྲེལ་གྱི་གནས་ཚུལ་དེའི་ནང་བོད་རང་སྐྱོང་ལྗོངས་ཀྱི་གཙོ་འཛིན་གཞོན་པ་ཝང་ཡུང་ཐོག་ཞིབ་བཤེར་བྱེད་བཞིན་པའི་ཡོད་ཚུལ་བཀོད་པ་ཙམ་ལས་ཞིབ་བཤེར་བྱེད་པའི་རྒྱུ་མཚན་ཇི་ཡིན་དང་ནག་ཉེས་ཐག་གཅོད་བྱས་ལུགས་སོགས་གང་ཡང་བཀོད་མི་འདུག། རྒྱ་ནག་གི་ཟི་ཁྲོན་ཞིང་ཆེན་ནས་ཡིན་པའི་ཝང་ཡུང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་སྐྱེས་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་བཞི་པའི་ནང་བོད་རང་སྐྱོང་ལྗོངས་ཟེར་བའི་གཙོ་འཛིན་གཞོན་པར་བསྐོ་གཞག་བྱས་ཡོད་ཅིང། ཞིབ་བཤེར་གྱི་ཉེས་པ་ཕོག་ལུགས་ཕྱི་ཟླ་དང་པོའི་ཚེས་ཉི་ཤུ་དགུ་ཉིན་གསལ་བསྒྲགས་བྱས་ཤིང། འོན་ཀྱང་དེའི་གོང་སྤྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་ལྷ་སའི་ནང་སྐོང་ཚོགས་བྱས་པའི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་དུས་ཚིགས་དང་པོའི་གལ་ཆེའི་རྣམ་གྲངས་བཀོད་སྒྲིག་གི་སྐུལ་འདེད་ཚོགས་འདུའི་ཐོག་ཝང་ཡུང་གིས་མཉམ་ཞུགས་བྱས་ཡོད་པ་མཐོང་རྒྱུ་འདུག་གཞན་ཡང་ཟླ་བ་དེའི་ཚེས་ལྔ་ཉིན་རྒྱ་ནག་གཞུང་འབྲེལ་གྱི་བརྒྱུད་ལམ་ཁག་ནས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གུང་ཁྲན་དམར་ཤོག་གི་དབུས་གཞུང་ནས་ཆོག་མཆན་སྤྲད་པ་བརྒྱུད་དབུས་སྒྲིག་ཁྲིམས་ལྷན་ཁང་དང་རྒྱལ་ཁབ་ལྟ་ཞིབ་ལྷན་ཁང་གིས་བོད་རང་སྐྱོང་ལྗོངས་ཆབ་སྲིད་གྲོས་ཚོགས་ཀྱི་དམར་ཤོག་ཚོགས་མི་ཟུར་པ་དང་བོད་རང་སྐྱོང་ལྗོངས་ཀྱི་གཙོ་འཛིན་གཞོན་པ་ཟུར་པ་ཅང་ཅེ་ཡིས་སྒྲིག་གཞི་དང་ཁྲིམས་ལུགས་ནས་ཚབས་ཆེན་འགལ་བའི་གནད་དོན་ཐོག་ཞིབ་བཤེར་བརྟག་དཔྱད་བྱས་པ་བརྒྱུད་ཅང་ཅེས་དམར་ཤོག་ཚོགས་པར་བསམ་པ་རྣམ་དག་མེད་པ་དང་ཞིབ་བཤེར་བྱ་རྒྱུ་དང་ལེན་མི་བྱེད་པ་རྨོངས་དད་ཀྱི་བྱེད་སྒོ་སྤེལ་ནས་ས་གནས་ཀྱི་ཆབ་སྲིད་ཁོར་ཡུག་ལ་གནོད་འཚེ་བཟོས་པ། ལྐོག་རྔན་ལེན་པ་སོགས་ཀྱི་ནག་ཉེས་ཐོག་ནས་དམར་ཤོག་ཚོགས་པ་དང་གཞུང་ཞབས་ནས་ཕྱིར་འབུད་བཏང་པའི་ཐོག་ཞིབ་དཔྱོད་ཚན་པ་ནས་ཁྲིམས་ཐོག་གྱོད་གཏུག་བྱ་རྒྱུ་ཡིན་པ་སོགས་བཀོད་འདུག། ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བདུན་པའི་ནང་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་ཚོགས་མི་དང་རང་སྐྱོང་ལྗོངས་ཀྱི་གཙོ་འཛིན་གཞོན་པ་ཀྲང་ཡུང་ཙེ་ཡིས་ལྐོག་ཟ་ལྐོག་རྔན་ལེན་པ་དང་སྒྲིག་ཁྲིམས་ནས་འགལ་བའི་ལས་དོན་མང་དག་བརྩམས་པའི་ཉེས་འཛུགས་ཐོག་ནས་དམར་ཤོག་ཚོགས་པ་དང་གཞུང་ཞབས་ནས་ཕྱིར་འབུད་བཏང་སྟེ་ཁྲིམས་ལུགས་ལྟར་གྱོད་གཏུག་ཞིབ་བཤེར་བྱ་རྒྱུའི་ཐག་གཅོད་བྱས་ཡོད་འདུག། བོད་ནང་གི་གཞུང་ཕྱོགས་དཔོན་རིགས་ཚོས་སྔར་ནས་ད་བར་བོད་ཀྱི་སྤྱི་ཚོགས་བརྟན་ལྷིང་དང་ཁ་བྲལ་ལ་འགོག་རྒོལ་གྱི་གནད་དོན་ཁ་གཡར་བྱས་ཏེ་དྲག་གནོན་བྱས་པའི་ཐོག་ནས་སྒེར་དོན་སྒྲུབ་པ་དང་ལྐོག་ཟ་རུལ་སུངས་ཀྱི་བྱ་སྤྱོད་ཚབས་ཆེན་སྤེལ་བཞིན་པར་མང་ཚོགས་ཀྱི་ངོས་ནས་མི་འདོད་པ་ཆེན་པོ་ཡོད་སྐོར་རང་ཉིད་ཀྱི་བདེ་འཇགས་སྲུང་སྐྱོབ་ཆེད་མིང་ཕྱིར་བསྒྲགས་བྱེད་འདོད་མེད་པའི་བོད་མི་ཁག་ཅིག་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་བྱུང་ཞིང། ཉེ་བའི་དུས་ཚོད་ནང་རྒྱ་ནག་རྒྱལ་ཡོངས་སུ་དབུས་སྒྲིག་ཁྲིམས་ལྷན་ཁང་དང་རྒྱལ་ཁབ་ལྟ་ཞིབ་ལྷན་ཁང་གི་དམར་ཤོག་ཚོགས་པའི་འགོ་ཁྲིད་དང་གཞུང་ཞབས་པ་ཚོས་བརྟག་དཔྱད་བྱས་པའི་བརྒྱུད་རིམ་ནང་བོད་རང་སྐྱོང་ལྗོངས་ཟེར་བའི་ཁུལ་གྱི་དཔོན་རིགས་ཚོ་ཡང་ཞིབ་བཤེར་བྱེད་བཞིན་འདུག་ཅིང་གོང་ཞུས་ཞིབ་བཤེར་བྱ་ཡུལ་བོད་རང་སྐྱོང་ལྗོངས་ཀྱི་དཔོན་རིགས་དེ་ཚོ་ནི་རྒྱ་ནག་ནས་བོད་དུ་ཡོང་བའི་རྒྱ་མིའི་དཔོན་རིགས་ཤ་སྟག་རེད་འདུག། ཡང་བོད་མིའི་སྒྲིག་འཛུགས་ཀྱི་སྤྱི་ཟུར་འཇིགས་མེད་འབྱུང་གནས་ལགས་ལྡི་ལི་སྐུ་ཚབ་དོན་གཅོད་དུ་བསྐོ་གཞག་གནང་བའི་གསལ་བསྒྲགས་ཤིག་སྤེལ་འདུག་ཅིང། ཡིག་ཆ་གྲུབ་མཚམས་སུ་ལས་འཁུར་འགོ་འཛུགས་གནང་རྒྱུ་ཡིན་འདུག་འདི་ག་རླུང་འཕྲིན་ཁང་ནས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་དང་ལྡི་ལི་སྐུ་ཚབ་དོན་གཅོད་ཁང་དུ་འབྲེལ་བ་ཞུས་པར་དེའི་སྐོར་ལན་འདེབས་གང་ཡང་གནང་མ་བྱུང། སྤྱི་ཟུར་འཇིགས་མེད་འབྱུང་གནས་ལགས་ད་ལྟའི་ཆར་ཨ་མི་རི་ཀའི་ནང་དུ་གནས་བཞུགས་གནང་བཞིན་ཡོད་ཅིང་མི་ཚེ་ཧྲིལ་པོར་བོད་མིའི་སྒྲིག་འཛུགས་ཀྱི་སྲི་ཞུའི་ལས་བྱེད་གནང་ཡོད་ཅིང། མཐར་ནང་སྲིད་དྲུང་ཆེའི་ཐུགས་འགན་བཞེས་ཡོད་པ་དང་དབུས་གཙང་སྤྱི་འཐུས་ཀྱི་འགན་འཁུར་ཡང་གནང་མྱོང་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་དྲུང་ཡིག་ཚང་གིས་འདི་ཟླའི་ཚེས་ཉི་ཤུ་རྩ་ལྔ་ཉིན་གསལ་བསྒྲགས་ཤིག་སྤེལ་བའི་ནང་ལས་བྱེད་འདེམས་བསྐོ་ལྷན་ཁང་གི་སྒྲིག་གཞི་དོན་ཚན་བཅུ་དགུ་པའི་ནང་གསེས་དང་པོའི་དགོངས་དོན་ཕྱི་རྒྱལ་སྐུ་ཚབ་དོན་གཅོད་རྣམས་སྲིད་སྐྱོང་དང་བཀའ་བློན་ཚང་འཛོམས་ཀྱིས་ཞིབ་གྲོས་དྲག་འདེམས་ཀྱིས་བཀའ་ཤག་ནས་བསྐོ་འཛུགས་གནང་བར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཚབ་ཀྱི་མཚན་གནས་བསྩལ་རྒྱུ་ཞེས་གསལ་བ་ལྟར་སྤྱི་ཟུར་འཇིགས་མེད་འབྱུང་གནས་ལགས་ལྡི་ལི་སྐུ་ཚབ་དོན་གཅོད་དུ་བསྐོ་གཞག་གནང་བ་ཞིག་ཡིན་འདུག་ལ་ཡིག་ཆ་གྲུབ་མཚམས་སུ་ལས་ཁུར་འགོ་འཛུགས་གནང་རྒྱུ་རེད་འདུག་ཅེས་གསུངས་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུས་ཡོད། བོད་ཀྱི་ལོ་གསར་སླེབས་ལ་ཉེ་བ་དང་བསྟུན་རྒྱ་ནག་གཞུང་གི་འབྲེལ་ཡོད་ཚོས་དགོན་སྡེ་ཁག་གི་གྲྭ་བཙུན་ཚོར་འཚམས་འདྲི་དང་གོང་ས་མཆོག་དང་ཁ་བྲལ་བ་ལ་འཐབ་རྩོད་དགོས་པའི་སྐུལ་མ་བྱས་ཡོད་པའི་སྐོར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་རྒྱ་ནག་གཞུང་གིས་ཆ་བགོས་བྱས་པའི་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་དཔལ་ཡུལ་རྫོང་གི་དམར་ཤོག་ལས་བྱེད་ཚོས་ས་ཁུལ་དེའི་དགོན་སྡེ་ཁག་སུམ་ཅུ་སོ་ལྔ་ལྷག་ནང་ཆེད་བསྐྱོད་ཀྱིས་ལོ་སར་འཚམས་འདྲི་དང་འབྲེལ་གྲྭ་བཙུན་ཚོར་རྒྱ་ནག་གཞུང་གི་ཆབ་སྲིད་སློབ་གསོ་དྲིལ་བསྒྲགས་དང་འབྲེལ་མ་འོངས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཁ་བྲལ་བར་སྐྱོན་བརྗོད་དགོས་སྐོར་བརྗོད་ཡོད་པ་དང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས་དེ་སྔ་ནས་དུས་ཆེན་ཁག་ལ་གྲྭ་བཙུན་ཚོར་གསོལ་རས་སྤྲོད་ཐབས་དང་འབྲེལ་གྲྭ་བཙུན་ཚོ་བསླུ་ཁྲིད་དང་ལག་ཆར་བེད་སྤྱོད་ཀྱིས་གོང་ས་མཆོག་ལ་ངོ་རྒོལ་དང་མི་མང་མགོ་གནོན་ཐབས་ཙམ་ལས་དགོན་སྡེ་དང་གྲྭ་བཙུན་རྣམས་ལ་ལྷག་བསམ་རྣམ་དག་གིས་འཚམས་འདྲི་རིགས་གང་ཡང་མིན་སྐོར་བརྗོད་བྱུང། འཚམས་འདྲི་ཡིན་ཟེར་ནས་ཅིག་རྔན་པ་འདྲ་བྱ་འདྲ་དེ་འདྲ་ཁོས་ཡིན་མིན་མཉམ་དུ་འཚམས་བྱ་འདྲ་ཅི་གཏོང་དེ་ནས་སྐད་ཆ་བཤད་དུ་ཕ་ད་ལྟ་འདྲ་ཆགས་པོ་ལ་འདྲ་ཆགས་པོ་ནང་ལོགས་དེ། སྡིགས་ར་དང་བསླུ་ཁྲིད་གཉིས་ཀ་ཡོད་རེད་པ་སྐད་ཆ་བཤད་ཡ་དེ་སྐོར་དགའ་བདུན་ལ་དེ་རྒྱ་ནག་གཞུང་བྱེད་སྟངས་ཅི་རེད་ད་ལྟ་དེ་ད་ག་རང་གང་ནས་མཚོན་བསྡད་གི་འདུག།
དེ་འདྲའི་གནས་ཚུལ་སྐོར་དཔལ་ཡུལ་རྫོང་འཐབ་ཕྱོགས་གཅིག་གྱུར་ཁང་གི་སྐད་འཕྲིན་འཕྲིན་སྟེགས་སྟེང་སྤེལ་བའི་གནས་ཚུལ་ནང་བོད་ཀྱི་ལོ་སར་དང་འབྲེལ་རྫོང་དེའི་དམར་ཤོག་དྲུང་ཆེ་ལིའུ་ཡོན་ཟེར་བའི་སྣེ་ཁྲིད་འོག་ཡ་ཆེན་ཆོས་སྒར་དང་ཀཿ་ཐོག་རྡོ་རྗེ་གདན་དཔལ་ཡུལ་དགོན་གཙོས་དགོན་སྡེ་ཆེ་ཆུང་སུམ་ཅུ་སོ་ལྔ་ལྷག་ནང་བསྐོར་སྐྱོད་ཀྱིས་དགོན་སྡེའི་སྣེ་ཁྲིད་པ་ཚོ་ཐུག་འཕྲད་བྱས་ཏེ་ལོ་སར་འཚམས་འདྲི་དང་གསོལ་རས་ཕུལ་ནས་མ་འོངས་པར་མུ་མཐུད་དགོན་སྡེ་ཁག་གིས་མེས་རྒྱལ་གཅིག་གྱུར་དང་ཁ་བྲལ་བར་འཐབ་རྩོད་དགོས་པའི་སློབ་གསོ་སྤེལ་ཡོད་པར་བསྒྲགས་འདུག་ལ། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་རྒྱ་ནག་གཞུང་གིས་དམིགས་བསལ་དུས་ཆེན་ཁག་ལ་གྲྭ་བཙུན་ཚོར་འཚམས་འདྲི་ཟེར་བ་དེ་མི་མང་སྤྱི་ཡོངས་ནས་དམར་ཤོག་ཚོགས་པའི་དྲིལ་བསྒྲགས་དང་ལེན་བྱེད་ཐབས་ཆེད་བེད་སྤྱོད་གཏོང་གི་ཡོད་སྐོར་འགྲེལ་བརྗོད་གནང་བྱུང། མི་མང་གི་སེམས་དང་ར་འགུག་ཐབས་དང་མི་མང་གི་སེམས་དུ་བསྒྱུར་ཐབས་ཀྱི་ཆེད་དུ་ད་ཁོ་ཚོ་ཡོ་ཐུབ་ཀྱི་ཐབས་ཤེས་དེ་ད་ཁོ་ཚོ་ཐབས་མི་འདྲ་མི་འདྲ་འཐེན་གྱི་འདུག། སྤྱིར་རྒྱ་ནག་གཞུང་གིས་བོད་ཀྱི་ལོ་སར་དང་དུས་ཆེན་ཁག་ལ་བོད་ནང་གི་དགོན་སྡེ་ཁག་གི་སྣེ་ཁྲིད་མཁན་དང་ཤེས་ཡོན་པ་དང་མི་མང་གིས་གུས་བརྩི་ཞུ་སའི་མི་སྣ་ཚོར་འཚམས་འདྲི་དང་འབྲེལ་རྒྱ་ནག་གཞུང་གི་ཁ་ལ་ཉན་དགོས་པའི་སློབ་གསོ་གཏོང་སྲོལ་ཡོད་པ་བཞིན་རྒྱ་ནག་གཞུང་འབྲེལ་གསར་ལམ་དུ་དཔལ་ཡུལ་རྫོང་གིས་འདི་ལོ་ཡུལ་དེའི་དགོན་སྡེ་ཁག་གི་བླ་མ་མཁན་པོ་བཅུ་གྲངས་ཤིག་རྒྱ་ནག་ཁྲེང་ཏུའུ་རུ་སྐད་བཏང་སྟེ་ལོ་སར་གསོལ་སྟོན་ཟེར་བ་དང་འབྲེལ་ཡུལ་དེའི་དགོན་སྡེ་ཁག་གི་གྲྭ་བཙུན་ཚོས་རྒྱལ་གཅེས་ཆོས་གཅེས་དང་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པ། ཁ་བྲལ་ལ་ངོ་རྒོལ་དགོས་པ་སོགས་ཀྱི་སློབ་གསོ་སྤེལ་ཡོད་པ་མ་ཟད་དགོན་སྡེ་ཁག་ཏུ་ལོ་སར་གུང་སེང་སྐབས་ཆབ་སྲིད་སློབ་གསོ་སློབ་སྦྱོང་དགོས་པའི་དྲིལ་བསྒྲགས་དཔེ་དེབ་སུམ་སྟོང་དྲུག་བརྒྱ་ལྷག་འགྲེམས་སྤེལ་སོགས་བྱས་པ་བཀོད་འདུག་དཔལ་ཡུལ་རྫོང་ཁོངས་སུ་དེ་སྔ་རྒྱ་ནག་གཞུང་གིས་གཏོར་བཤིག་བཏང་བའི་ཡ་ཆེན་དགོན་དང་སྔ་འགྱུར་རྙིང་མའི་མ་དགོན་ཆེན་པོ་དྲུག་གི་ཡ་གྱལ་དཔལ་ཡུལ་མ་དགོན་གྱི་བཤད་གྲྭ་སོགས་ཡོད་པ་མ་ཟད་ལྷག་པར་ཡར་ཆེན་སྒར་དང་དཔལ་ཡུལ་དགོན་གཉིས་ནང་བོད་ཀྱི་ས་ཁུལ་གང་ས་ནས་གྲྭ་བཙུན་སློབ་གཉེར་བ་མང་དག་ཅིག་ཡོང་གི་ཡོད་སྟབས་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་བཟུང་རྒྱ་ནག་གཞུང་གིས་ཡར་ཆེན་སྒར་དུ་བོད་ཀྱི་ལྷ་ས་ཁུལ་དང་གཞིས་ཀ་རྩེ། ལྷོ་ཁ། ནག་ཆུ། ཆབ་མདོ་དཔལ་འབར། རི་བོ་ཆེ། སྟེང་ཆེན། ཀོང་པོ། འཇོ་མདའ་སོགས་ནས་སློབ་གཉེར་གནང་བཞིན་པའི་གྲྭ་བཙུན་སུམ་སྟོང་ལྷག་ཕྱིར་འབུད་བཏང་བའི་གནས་ཚུལ་བྱུང་ཡོད་པ་རེད་ལ་ཕྱི་ལོ་ཉིས་སྟོང་བཅོ་གསུམ་ལོར་དཔལ་ཡུལ་དགོན་དུ་དགེ་འདུན་པ་ཁག་གིས་རྒྱ་ནག་གཞུང་གི་སྲིད་བྱུས་ལ་ངོ་རྒོལ་དང་འབྲེལ་འཛིན་བཟུང་བྱས་པར་དགོན་པ་དེའི་གྲྭ་མང་གིས་དགེ་འདུན་པ་ཚོ་གློད་བཀྲོལ་དགོས་པའི་ངོ་རྒོལ་བྱས་པས་རྒྱ་ནག་གཞུང་གིས་དགོན་པ་དེ་དག་ནང་ཆབ་སྲིད་དྲིལ་བསྒྲགས་གཙོས་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་རེད།

རྒྱལ་ཁབ་གཉིས་ནས་གཅིག་ནི་ལྷོ་ཨ་མེ་རི་ཀའི་རྒྱལ་ཁབ་དང་ནམ་རྒྱུན་དུ་རྒྱ་ནག་དང་མཐུན་ཕྱོགས་ཝེ་ནེ་ཛུ་ལ་ཡིན་པ་དང་ཡང་གཞན་ནི་ཤར་ཡུ་རོབ་ཀྱི་རྒྱལ་ཁབ་བེ་ལ་རུ་སི་བཅས་གཉིས་ཡིན་འདུག། བསྐྱར་ཞིབ་ཚོགས་འདུའི་སྐབས་སུ་ཕྱི་ཚེས་ཉི་ཤུ་གསུམ་ཉིན་རྒྱ་ནག་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་སྐུ་ཚབ་ཁྲེན་ཞུ་ངོས་ནས་གཏམ་བཤད་སྐབས་སུ་བོད་ལ་ཤིས་ཙང་ཞེས་ཁ་གསལ་བོས་ཡོད་པ་རེད། དེ་ཡང་ཚོགས་ཆུང་གི་སྙན་ཐོ་འགྲེམས་སྤེལ་གནང་བའི་ནང་ནང་གསེས་རྒྱབ་གཉེར་ཨང་གྲངས་དྲུག་ཚག་བརྒྱ་དང་ཉི་ཤུ་རྩ་དགུ་ནང་ཝེ་ནེ་ཛུ་ལའི་རྒྱལ་ཁབ་ཀྱི་སྙན་ཐོའི་ནང་བོད་དང་ཧོང་ཀོང་ཤིན་ཅང། གནད་དོན་ལ་ཁ་གཡར་ནས་འགྲོ་བ་མིའི་ཐོབ་ཐང། ཆབ་སྲིད་ལ་བེད་སྤྱོད་བཏང་སྟེ་མུ་མཐུད་དུ་ངོ་རྒོལ་ཡོད་ཅེས་སྐབས་སུ་བོད་ལ་ཤིས་ཙང་ཞེས་འཁོད་འདུག་དེ་བཞིན་སྙན་ཐོ་འགྲེམས་སྤེལ་གནང་བའི་ནང་ནང་གསེས་རྒྱབ་གཉེར་ཨང་གྲངས་དྲུག་ཚག་སུམ་བརྒྱ་དགུ་བཅུ་གོ་གཅིག་ནང་བེ་ལ་རུས་རྒྱལ་ཁབ་ཀྱིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁྲིམས་ལུགས་གཞིར་བཟུང་དང་ཆོས་ལུགས་ཀྱི་སྲོལ་རྒྱུན་ལ་བརྩི་འཇོག་ཐོག་ནས་ཤིས་ཙང་ཆོས་ལུགས་ལས་དོན་མུ་མཐུད་དོ་དམ་དང་དགོན་སྡེ་དོ་དམ་ལ་ཤུགས་སྣོན་དགོས་པ། སྐུལ་འདེད་གཏོང་རྒྱུ་ཡིན་ཅེས་འཁོད་འདུག་སྤྱིར་ཝེ་ནེ་ཛུ་ལ་རྒྱལ་ཁབ་དང་བེ་ལ་རུས་རྒྱལ་ཁབ་གཉིས་པོར་རྒྱ་ནག་དང་འབྲེལ་བ་ཡག་པོ་ཡོད་པ་དང། ན་ནིང་ལོར་རྒྱལ་ཁབ་གཉིས་ཀྱི་སྲིད་བློན་རྣམ་པ་གཉིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་ཡང་བྱུང་ཡོད་པ་རེད། རྒྱལ་ཚོགས་ཀྱི་ཚོགས་ཆུང་གི་སྙན་ཐོ་འགྲེམས་སྤེལ་གནང་བའི་ནང་གོང་གསལ་རྒྱལ་ཁབ་གཉིས་མ་གཏོགས་དེ་མིན་རྒྱལ་ཁབ་གཞན་དཔེར་ན་ཨ་མི་རི་ཀ་དང་ཧྥ་རན་སི། Germany། བཅས་ཀྱིས་དུས་རྒྱུན་ལྟར་བོད་ལ Tibet ཞེས་འཁོད་འདུག་བཙན་བྱོལ་བོད་མི་དང་སྒྲིག་འཛུགས་ཀྱིས་རྒྱ་ནག་གིས་རྒྱལ་སྤྱིའི་ཐོག་ལ་བོད་ལ Tibet བྱེད་པའི་ཚབ་ཏུ། ཤིས་ཙང་བསྒྱུར་བ་དེ་ནི་ཆབ་སྲིད་ཀྱི་འགྱུར་དབང་དང་རྒྱ་ནག་གིས་བོད་དུ་དབང་བསྒྱུར་ཡོད་པའི་དག་སེལ་བྱེད་ཐབས་ཀྱི་ཐབས་ཤེས་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ད་ལན་སུད་སི་ནང་ཚོགས་པའི་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་རྒྱ་ནག་གི་སྐུ་ཚབ་འཐུས་མི་དྲུག་ཅུ་ཕེབས་ཡོད་པའི་ནང་ནས་རྒྱ་ནག་གིས་འབོད་པའི་བོད་རང་སྐྱོང་ལྗོངས་ཀྱི་ཕྱི་འབྲེལ་ལས་ཁུངས་ཀྱི་འགན་འཛིན་པད་མ་གཡང་འཛོམས་ཞེས་པ་ཁོང་ཡང་ཕེབས་ཡོད་པ་རེད་འདུག།
བལ་ཡུལ་དང་རྒྱ་ནག་དབར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ལག་བསྟར་དོན་འཁྱོལ་ཡོང་ཐབས་སུ་མིང་རྟགས་འགོད་རྒྱུ་ཡིན་ལུགས་བལ་པོའི་བློན་ཆེན་གཞོན་པས་གསུངས་འདུག PTI ཞེས་པ་རྒྱ་གར་གསར་འགྱུར་ལས་ཁང་གིས་ཟླ་བ་འདིའི་ཚེས་ཉི་ཤུ་བརྒྱད་ཉིན་གནས་ཚུལ་བཀོད་པར་གཞིགས་ན་བལ་ཡུལ་དང་རྒྱ་ནག་དབར་གྱི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ལག་བསྟར་བྱ་ཕྱོགས་ཐད་གང་མགྱོགས་མིང་རྟགས་འགོད་རྒྱུ་ཡིན་པ་བལ་པོའི་བློན་ཆེན་གཞོན་པ་སྐུ་ཞབས Narayan Kaji Shrestha ཡིས་བདུན་ཕྲག་སྔོན་མའི་གཟའ་སྤེན་པའི་ཉིན་འགྲེལ་བརྗོད་གནང་འདུག་ཅིང་དེ་ནི་ཁྱིམ་མཚེས་ཡུལ་གྲུ་གཉིས་དབར་ལོ་བདུན་གྱི་རྗེས་ནས་རྒྱ་ནག་གིས་བཏོན་པའི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེ་བཞིན་ལག་བསྟར་བྱ་ཕྱིར་མིང་རྟགས་བཀོད་པ་ཞིག་རེད་ལ་བལ་པོའི་སྲིད་བློན་གཞོན་པ་སྐུ་ཞབས་ཤེ་རེ་སི་ཐར་ཡིས་གསུང་བཤད་དེ་བཞིན་བལ་པོར་བསྡུས་པའི་དར་གོས་ཚོང་ལམ་གཞོན་སྐྱེས་གླེང་སྟེགས་དང་ལྷོ་ཤར་ཨེ་ཤི་ཡའི་མཉམ་འབྲེལ་ལྷན་ཚོགས་སུ་གསུངས་པ་ཞིག་རེད། ཡིན་ཡང་ཁོང་གིས་ཕྱོགས་གཉིས་ཀྱི་དབར་ལས་འཆར་དེའི་མིང་རྟགས་བཀོད་པ་དང་མཉམ་དུ་གང་མགྱོགས་ལག་ལེན་བསྟར་རྒྱུ་ཡིན་ལུགས་གསུངས་པ་ལས་ཞིབ་ཕྲའི་ཚེས་གྲངས་ལ་སོགས་པའི་གསལ་ཁ་བཏོན་མེད་པ་རེད། སྲིད་བློན་གཞོན་པའི་གསུང་བཤད་དེ་ཡང་རྒྱ་ནག་དམར་ཤོག་ཚོགས་པའི་མཐོ་རིམ་དཔོན་རིགས་སུང་ཧའེ་ཡན་བལ་ཡུལ་དུ་ཡོང་སྐབས། བལ་པོའི་མཐོ་རིམ་དཔོན་རིགས་ཁག་དང་ཐུག་འཕྲད་གནང་བཞིན་པའི་སྐབས་སུ་བྱུང་བ་ཞིག་རེད་ལ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་དེས་འབྲེལ་མཐུད་དང་སྒོ་འབྱེད། དཔལ་འབྱོར་ཡར་རྒྱས་མཉམ་འདྲེས་ལ་སོགས་པར་དམིགས་སྒོར་བཟུང་ཡོད་པ་ལྟར། རྒྱ་ནག་གི་རྒྱབ་སྐྱོར་འོག་བལ་ཡུལ་གྱི་རྨང་གཞིའི་འཛུགས་སྐྲུན་གྱི་ཁྱབ་ཁོངས་དཔེར་ན་གཞུང་ལམ་དང་ཟམ་པ། ནུས་པའི་ལས་གཞི་སོགས་བརྒྱུད་བལ་ཡུལ་དེ་བཞིན་དཔལ་འབྱོར་འཕེལ་རྒྱས་དང་བརྟན་ལྷིང་གི་ཕྱོགས་སུ་བསྐྱོད་རྒྱུ་ཡིན་པ་བཤད་འདུག་རྒྱ་ནག་གིས་ལས་གཞི་དེ་འདྲ་བརྒྱུད་ནས་བལ་ཡུལ་གྱི་སྲིད་དོན་པར་གནོན་ཤུགས་སྤྲོད་ཐབས་ཀྱིས་ཡུལ་དེའི་ནང་གནས་སྡོད་བཙན་བྱོལ་བོད་མིའི་གཞི་རྩའི་ལས་འགུལ་རིགས་ལ་ཚད་བཀག་བཟོས་ཏེ་ད་ཆ་བོད་པ་ཚོས་བལ་ཡུལ་དུ་ཆབ་སྲིད་དང་འབྲེལ་བའི་ལས་འགུལ་ཅི་ཡང་སྤེལ་ཆོག་གི་མེད་པ་རེད།
ཡང་ལྷོ་ཤར་ཨེ་ཤི་ཡའི་ཡུལ་ཁག་མཐུན་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་གི་ཕྱི་སྲིད་བློན་ཆེན་རྣམ་པས་མི་ཡན་མར་རམ་འབར་མཱའི་དབུ་ཁྲིད་ནས་ཡུལ་དེའི་ནང་གི་ཛ་དྲག་གི་གནས་སྟངས་ཐོག་ལ་ཞི་བའི་ཐབས་ལམ་བརྒྱུད་ནས་ཐག་གཅོད་བྱ་རྒྱུའི་འཆར་གཞི་ཡོད་པར་རྒྱབ་སྐྱོར་གནང་འདུག་དེ་ཡང་ལྷོ་ཤར་ཨེ་ཤི་ཡའི་ཡུལ་ཁག་མཐུན་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་གི་ཕྱི་སྲིད་བློན་ཆེན་རྣམ་པ་ཚོས་མི་ཡན་མར་རམ་འབར་མཱའི་ནང་བྱུང་བའི་འཁྲུག་རྩོད་ཀྱི་ཛ་དྲག་གི་གནས་སྟངས་མཚམས་འཇོག་བྱ་རྒྱུར་སྐུལ་མ་གཏོང་བཞིན་ཡོད་པ་མ་ཟད། འཚེ་མེད་ཞི་བའི་ཐབས་ལམ་བརྒྱུད་ནས་ཁུལ་དེའི་ཞི་བདེ་འཁྱོལ་ཐབས་ཀྱི་འཆར་གཞིར་རྒྱབ་སྐྱོར་ཡོད་པ་བརྗོད་འདུག་ཡང་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ཀྱི་ཡུལ་གྲུ་ཁག་གི་འགན་འཛིན་རྣམས་ཀྱིས་ལ་ཨོས་རྒྱལ་ཁབ་ནང་གསར་དུ་འདེམས་ཐོན་བྱུང་བའི་ཛ་དྲག་གི་གནས་ཚུལ་ཐོག་ཐག་གཅོད་བྱེད་ཐབས་སའི་སྐུ་ཚབ་ཚོགས་པ་དང་ཡུལ་དེའི་དབུ་ཁྲིད་བར་ཐུག་འཕྲད་ཀྱིས་གནས་སྟངས་བཟང་དུ་འགྲོ་བཞིན་ཡོད་པར་རྒྱབ་སྐྱོར་ཡོད་སྐོར་བརྗོད་པ་དང་ཆབས་ཅིག་ཁོང་གིས་འབར་མའི་ནང་གི་ཛ་དྲག་གནས་སྟངས་ཐག་གཅོད་ཀྱིས་འབར་མའི་མི་མང་ཚོར་འཕྲད་པའི་དཀའ་ངལ་སེལ་ཐུབ་རྒྱུ་ཡིན་པར་ཡིད་ཆེས་གནང་གི་ཡོད་སྐོར་བརྗོད་པ་དང། ཡང་གནས་ཚུལ་ནང་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འབར་མའི་དམག་གིས་དྲག་པོའི་ཐོག་ནས་སྲིད་དབང་འཛིན་པ་ནས་བཟུང་འབར་མ་ཡུལ་གྲུ་དེའི་ནང་འཁྲུག་རྩོད་རྒྱུན་ཆད་མེད་པར་བྱུང་དང་འབྱུང་བཞིན་ཡོད་པ་དང་དེའི་རྐྱེན་གྱིས་ལོ་ངོ་བཅུའི་རིང་དུ་འབར་མའི་རྒྱལ་ཁབ་ནང་གི་དམངས་གཙོའི་ལམ་ལུགས་ལ་ཚོད་ལྟ་དང་དཔལ་འབྱོར་ཐད་ཀྱི་བཅོས་སྒྱུར་བྱེད་པ་སོགས་ཀྱང་མཚམས་འཇོག་བྱས་ཡོད་པ་རེད། ཡང་གོང་ཞུས་ལྷོ་ཤར་ཨེ་ཤི་ཡའི་ཡུལ་ཁག་མཐུན་ཚོགས་ཀྱི་གསལ་བསྒྲགས་དེའི་ནང་ད་དུང་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ངོས་ནས་ང་ཚོས་འབར་མར་རོགས་པ་བྱས་ཏེ་ཁུལ་དེའི་ནང་ཞི་བདེ་དང། འཆམ་མཐུན་རྒྱུན་གནས་ཐུབ་པ་ཞིག་ཡོང་ཐབས་ལ་འབད་བརྩོན་བྱེད་བཞིན་ཡོད་པ་བསྐྱར་ཟློས་བྱེད་ཀྱི་ཡོད་ཅེས་དང། དེའི་རྒྱུ་མཚན་ནི་མི་ཡན་མར་རམ་འབར་མ་ནི་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་ནང་མེད་དུ་མི་རུང་བ་ཞིག་ཡིན་པ་དང་རེད་ཅེས་འཁོད་ཡོད་འདུག། མེག་སི་ཀོ་དང་ཁྱིམ་མཚེས་རྒྱལ་ཁབ་ཡིན་པའི་དབུས་ཨ་མི་རི་ཀའི་ཡུལ་གྲུ་སྦ་ལིས་གཞུང་གིས་འདི་ལོའི་སྤྱི་ཟླ་ལྔ་པའི་ནང་སུད་སི་རྒྱལ་ས་ཇི་ནི་ཝར་ནང་དུ་འཚོགས་འཆར་ཡོད་པའི་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཐེངས་བདུན་ཅུ་དོན་བདུན་པ་དེའི་ཐོག་ཐའེ་ཝན་མཉམ་ཞུགས་བྱ་རྒྱུར་རྒྱབ་སྐྱོར་ཡོད་ལུགས་གསལ་བསྒྲགས་བྱས་འདུག། དེ་ཡང་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ནི་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཐག་གཅོད་བྱེད་པོའི་ཚོགས་པ་ཞིག་ཡིན་ཅིང་ཚོགས་པ་དེའི་ཁོངས་སུ་འཛམ་གླིང་གི་རྒྱལ་ཁབ་ཉིས་བརྒྱ་ཙམ་གྱི་འཐུས་མི་ལྷན་འཛོམས་ཀྱིས་འཛམ་གླིང་ཁྱོན་ཡོངས་ཀྱི་འཕྲོད་བསྟེན་སྲིད་ཇུས་གཏན་འབེབས་དང་དཔལ་འབྱོར་ལ་ལྟ་རྟོག་བྱེད་པ། ལས་འཆར་དང་སྔོན་རྩིས་ལ་བསྐྱར་ཞིབ་གནང་གི་ཡོད་པ་རེད། དེ་བཞིན་སྦ་ལིས་ཁུལ་གྱི་འཕྲོད་བསྟེན་དང་བདེ་ཐབས་ཀྱི་བློན་ཆེན་སྐུ་ཞབས Kevin Bernard ཡིས་ཁོང་ཚོའི་མཐུན་གྲོགས་རྒྱལ་ཁབ་ལ་རྒྱབ་སྐྱོར་བྱ་རྒྱུར་གལ་གནད་ཆེན་པོ་ཡིན་པ་ནན་བརྗོད་ཀྱིས་རྒྱབ་སྐྱོར་དེའི་ཆིག་སྒྲིལ་གྱི་རྣམ་པ་དེ་གལ་གནད་ཆེ་བར་བསྟན་ཡོད། ཐའེ་ཝན་ནི་སྦ་ལིས་ཁུལ་གྱི་འཕྲོད་བསྟེན་སྡེ་ཚན་ཐོག་རིན་ཐང་ཆེ་བའི་མཉམ་ལས་གྲོགས་པོ་ཞིག་ཡིན་ཞིང་ཛ་དྲག་སྐབས་ཡ་ལན་སྤྲོད་པ་དང་ནད་ཡམས་ལ་སྟངས་འཛིན་བྱེད་པ། འཕྲོད་བསྟེན་ལམ་ལུགས་ལ་ཡར་རྒྱས་གཏོང་བ་བཅས་ལ་རོགས་རམ་བྱེད་ཀྱི་ཡོད་ལ། ལུང་པ་ཆུང་ཆུང་མི་འབོར་འབུམ་བཞི་ཙམ་ལས་མེད་པའི་སྦ་ལིས་ཕྱོགས་ཀྱིས་ཐའེ་ཝན་གྱི་ཆེད་ལས་དང་ཤེས་མྱོང་གིས་འཛམ་གླིང་གི་འཕྲོད་བསྟེན་གྱི་སྲིད་ཇུས་ནང་དུ་དོན་སྙིང་ལྡན་པའི་གྲོས་མོལ་དང་ཛ་དྲག་ཀྱི་གྲ་སྒྲིག་ལ་ཡར་རྒྱས་གཏོང་བར་ལེགས་སྐྱེས་ཆེན་པོ་འབུལ་ཐུབ་པར་ཡིད་ཆེས་བྱེད་ཀྱི་ཡོད་ཅེས་བརྗོད་འདུག་དེར་ཐའེ་ཝན་གྱི་ཕྱོགས་ནས་སྤྱི་ཚོགས་དྲ་རྒྱ་བརྒྱུད་སྦ་ལིས་མི་དམངས་ཀྱི་བདེ་དོན་ཡར་རྒྱས་གཏོང་ཐབས་སུ་སྤྱི་དམངས་འཕྲོད་བསྟེན་གྱི་ཐོག་སྦ་ལིས་དང་མཉམ་ལས་བྱ་རྒྱུའི་དམ་བཅའ་བཞག་སྟེ་སྦ་ལིས་ཕྱོགས་ནས་གཡོ་བ་མེད་པའི་རྒྱབ་སྐྱོར་གནང་བར་བཀའ་དྲིན་ཆེ་ཞུས་འདུག་གཞི་རྩའི་ཐའེ་ཝན་ནི་འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཚོགས་མི་མིན་པ་དང་ཉིས་སྟོང་བཅུ་བདུན་ནས་བཟུང་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ཀྱི་ཐོག་མཉམ་ཞུགས་ཐུབ་མེད་པ་རེད། དེ་སྔོན་ཟུར་ཉན་གྱི་རྐུབ་སྟེགས་ཤིག་ཡོད་ཀྱང་དེ་ཡང་རྗེས་སུ་ལྕམ་ཚའེ་དབྱིན་ཝེན་ཐའེ་ཝན་གྱི་སྲིད་འཛིན་ཐོབ་རྗེས་རྒྱ་ནག་གིས་མེད་པ་བཟོས་འདུག་འབྱུང་འགྱུར་སུད་སི་རྒྱལ་ས་ཇི་ནི་ཝར་ནང་འཚོགས་འཆར་ཡོད་པའི་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་བདུན་ནས་སྤྱི་ཟླ་དྲུག་པའི་ཚེས་གཅིག་བར་འཚོགས་འཆར་ཡོད་པ་དང།

བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཚེས་ཉི་ཤུ་བརྒྱད་ཉིན་ཡོ་རོབ Baltic མངའ་ཁུལ་གྱི་ཨེ་སོ་ནི་ཡའི་ནང་གི་སྲིད་སྐྱོང་གི་མཛད་འགན་བཞེས་རྗེས་ཀྱི་གཞུང་དོན་ཕྱོགས་ཕེབས་ཐོག་མར་གནང་སྟེ་མཛད་རིམ་ཁག་ལེགས་གྲུབ་བྱུང་རྗེས་ཕྱི་ཚེས་ཉི་ཤུ་དགུ་ཉིན Latvia གྲོང་ཁྱེར Riga རུ་ཕེབས་འབྱོར་གྱིས་སྐབས་དེར་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོས་གནམ་ཐང་དུ་ཕེབས་བསུ་ཞུས་ཡོད་པ་དང། ཉིན་རྒྱབ་སྲིད་སྐྱོང་མཆོག་གིས་ཁྲིམས་དང་བཟང་སྤྱོད་ཚུལ་ཁྲིམས་ཞེས་པའི་བགྲོ་གླེང་ཚོགས་འདུར་ལྷན་ཞུགས་ཀྱིས་བོད་དོན་སྐོར་ལ་གསུང་བཤད་གནང་ཡོད་པ་རེད། སྐབས་འདིར་ཚོགས་བཅར་བ་རྣམས་ཀྱིས་དོ་སྣང་ཆེན་པོས་རིག་གཞུང་དང་སྐད་ཡིག་གཅེས་སྐྱོང་དང་སྲུང་སྐྱོབ། Latvia བོད་དོན་ལ་རྒྱབ་སྐྱོར་གནང་ཕྱོགས་དང། མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་གླེང་ཕྱོགས། བོད་མིའི་སྒྲིག་འཛུགས་དང་དེ་བཞིན་གཞན་སེམས་དང་འགན་འཁྲི་སོགས་གནད་དོན་མང་པོ་ཞིག་གི་ཐོག་ལ་བཀའ་འདྲི་ཞུས་པར་ལན་འདེབས་གསལ་བཤད་གནང་བའི་རྗེས་ས་གནས་ཀྱི་གསར་འགོད་པའི་བཅར་འདྲིར་ཡང་དང་ལེན་གནང་ཡོད་པ་རེད། སྲིད་སྐྱོང་མཆོག་གི་ཕྱོགས་ཕེབས་ཀྱི་གནད་དོན་དང་འབྲེལ་ནས་དབྱིན་ཡུལ་སྐུ་ཚབ་དོན་གཅོད་ལས་ཁང་གི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན།

ཨ་ནི་ཁོ་རང་དང་ལྷན་དུ་དེའི་མང་ཚོགས་ལ Riga གི Splendid Palace ཞེས་སོགས་ཀྱི་དེ་འདྲ་ཚོགས་ཁང་ཞིག་ཏུ་ཨ་དེ་ནགས་སུ་དེ་ལ་ནི་མི་ད་ཚོགས་ཁང་ནང་ལོགས་ལ་ཕོ་ཞག་བརྒྱ་ག་རེ་བརྒྱག་འདི་ཚང་མ་ཁེངས་བྱས་ནས་རྒྱབ་ལོགས་ལ་མི་དེ་འདྲ་བཞེངས་བྱས་ནས་བཞུགས་ཤག་ལ་ཨ་ནི་དེ་ལ་ཁྱེད་ངའི་དེ་ཚོ་ད་ཅིག་བོད་དོན་ལ་ཐུགས་སྣང་ཡོད་མཁན་དང་ཡང་དེ་མ་ཡིན་པའི་ད་ལྟ་ད་ཁོ་རང་ཚོ་ལུང་པ་ནང་ལ་ཡུཀ་རེན་གྱི་གནས་སྟངས་དེ་ལ་ཁོ་རང་ཚོ་བློ་འཚབ་ཆེན་པོ་བྱེད་འདུག་དེ་བྱེད་དུས་ད་ད་ལྟ་ཨུ་རུ་སུ་དང་རྒྱ་ནག་གཉིས་དེ་དམར་པོ་གཞུང་གི་རྒྱབ་ལྗོངས་ད་དེ་འདྲའི་བྱས་ནས་གཞན་པ་ལ་ཅིག་བཙན་འཛུལ་བྱས་ད་དེ་འདྲའི་གི་ཁོ་ཚོ་ཅིག་སེམས་ཚོར་དང་གདུང་སེམས་མཉམ་སྐྱེད་ཀྱི་འདི་ཚོར་བ་ཤུགས་ཆེན་པོ་ཡོད་མཁན་གཞོན་སྐྱེས་མ་ཟད། དགུང་ལོ་ན་བཅུ་བཅུ་ཙམ་པའི་དུས་སུ་གཙུག་གི་འབྲེལ་བ་དང་བྱས། བདེ་བ་གི་ལུང་པ་དེ་ད་ལྟ་གང་དང་ཁོང་ཚོའི་སེམས་ནང་དྲི་བ་ག་རེ་ཡོད་པ་དེ་ཁོང་ཚོས་དྲི་བ་དྲིས་བསྡད་པ་ད་ལན་འདེབས་ག་རེ་དགོས་ཡོད་པ་དེ་ཆ་ཚང་འདེབས་གནང་བྱས། དེ་ད་ལྟ་མང་ཚོགས་ཀྱི་ད་གཏམ་བཤད་གནང་མཁན་གྱི་ལས་རིམ་དེ་གྲུབ་ནས་ཡང། ད་ལྟ་ཚགས་ཤོག་ཁག་ཅིག་ལ་བཅར་འདྲི་དང་ལེན་གནང་བྱས། ཁ་སང་ང་ཚོ་ཕྱིར་ལོག་ས་རེད།

ཁྱེད་ཀྱིས་ཨ་ཁུ་ཕག་མོ་ཚོའི་སྐད་ཆ་དང་མང་གཙོ་ཐུགས་སྣང་ཡོད་མེད་དང། ཨ་ནེ་བློ་ཞན་པ་དག་གི་ལས་མང་པོ་ཞིག་ཕལ་ཡང་ང་ཚོས་རེ་བ་ཞུ་གི་ཡོད།
དེ་རྗེས་སྤྱི་ཚེས་ཉི་ཤུ་དགུ་ཉིན་གྱི་ལས་རིམ་ཁག་གྲུབ་རྗེས་ལུ་ཏཱ་ནི་ཡའི་ནང་ལ་ཕྱོགས་ཕེབས་གནང་གི་ཡོད་པ་དང།
ད་ད་རིང་ཞོགས་ཀས་ང་ཚོ་ད་ཡང་དེ་གའི་ད་ལྟ་ད་གསར་ཤོག་ཁང་དང་དེ་འབྲེལ་གྱི་རླུང་འཕྲིན་དང་ཡང་ལཊ་ཝི་ཡ་གི national TV དེ་འབྲེལ་གྱི་ནང་ལ་ཡང་བཅར་འདྲི་དང་ལེན་གྱི་ལས་དོན་གཉིས་ཀྱི་དམ་པོ་གྲུབ་རྗེས་ད་ད་ལ།

ཁོ་ན་ཡུལ་མི་དེ་ཚོ་ལ་ད་ཅིག་བོད་དོན་སྐོར་ལ་དེ་རིང་གི་གནས་སྟངས་དང་བོད་བོད་དང་རྒྱ་ནག་གཉིས་ཀྱི་འབྲེལ་བ་དེ་སྐོར་ལ་གསལ་བཤད་གནང་ཡ་དང་དེ་གོ་རྟོགས་སྤེལ་བྱས་ལྟེ་བ་གི་ལུང་པའི་མི་གིས་ང་ཚོའི་གི་བོད་དོན་དེ་སྐོར་ལ་ཡག་ག་ཤེས་ནས་རྒྱབ་སྐྱོར་ཐོབ་ཡ་དང།

དེ་འདྲའི་གྲོགས་པོ་རེད། སྲིད་སྐྱོང་མཆོག་གིས་ཕྱོགས་ཕེབས་ཀྱི་གནད་དོན་དང་འབྲེལ་ནས་དབྱིན་ཡུལ་སྐུ་ཚབ་དོན་གཅོད་ཧྥ་ར་སེལ་བསོད་ནམས་ཚེ་རིང་ལགས་ཀྱིས་ཀྱང་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལྟར་ན། དབྱིན་ཡུལ་སྐུ་ཚབ་དོན་གཅོད་ཁྱབ་ཁོངས་ཡོ་རོབ་བྱང་ཕྱོགས་ཀྱི་ཡུལ་ལུང་ཁག་ཏུ་རྒྱུན་དུ་ནས་བོད་ཀྱི་གནད་དོན་སྤྱི་དང་ལྷག་པར་དུ་བོད་འདི་ལོ་རྒྱུས་ཐོག་ནས་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ་ངོ་སྤྲོད་གནང་རྒྱུ་འབད་འབུངས་གནང་བཞིན་ཡོད་པ་གསུངས་འདུག་ལ། ཉེ་ཆར་བོད་འདི་རྒྱ་ཡིག་གི་ལོ་རྒྱུས་ཁག་ཏུ་ཡང་རང་བཙན་གྱི་མངའ་དབང་ལྡན་པའི་རྒྱལ་ཁབ་ཞིག་ཡིན་པར་ངོས་འཛིན་གནང་མཁན་རྒྱ་མི་སློབ་དཔོན་ལོ་ལགས་གདན་ཞུས་ཀྱིས་དབྱིན་ཇིའི་གྲོས་ཚོགས་སོགས་སུ་བོད་ཀྱི་ལོ་རྒྱུས་ངོ་སྤྲོད་གནང་ཡོད་པར་འགྲེལ་བརྗོད་གནང་ཡོད་འདུག། འབྲས་སྤུངས་བློ་གསལ་གླིང་ཏྲེ་ཧོར་ཁམས་ཚན་གྱི་བླ་མ་རྡོ་འབུམ་རིན་པོ་ཆེ་བློ་བཟང་བསྟན་འཛིན་མཆོག་དགུང་གྲངས་བརྒྱད་ཅུ་གྱ་གཉིས་ཐོག་དགོངས་པ་རྫོགས་འདུག་ས་གནས་ནས་གསར་འགྱུར་པ་པད་མ་དངོས་གྲུབ་ལགས་ཀྱིས་དེའི་སྐོར་སྙན་སྒྲོན་གནང་གི་རེད།
འབྲས་སྤུངས་བློ་གསལ་གླིང་ཏྲེ་ཧོར་ཁམས་ཚན་གྱི་བླ་མ་རྡོ་འབུམ་རིན་པོ་ཆེ་བློ་བཟང་བསྟན་འཛིན་མཆོག་དགུང་གྲངས་བརྒྱད་ཅུ་གྱ་གཉིས་ཐོག་དགོངས་པ་རྫོགས་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་འབྲས་སྤུངས་བློ་གསལ་གླིང་ཏྲེ་ཧོར་ཁམས་ཚན་གྱི་བླ་མ་རྡོ་འབུམ་རིན་པོ་ཆེ་མཆོག་བར་ལམ་ཞིག་ནས་གཅིན་སྙི་དང་མཆིན་པའི་སྙུང་གཞིས་རྐྱེན་པས་སྨན་པ་བསྟེན་གཏུགས་གནང་ཀྱང་སྐུ་གཟུགས་དྭངས་སྐྱེད་མ་བྱུང་སྟབས་ངེད་ཅག་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་རིན་པོ་ཆེ་མཆོག་ལྡི་ལི་ནས་འབྲས་སྤུངས་སུ། དམིགས་བསལ་གནམ་གྲུའི་ཐོག་གདན་འདྲེན་ཞུས་རྗེས་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་ཞོགས་པར་ཆུ་ཚོད་དྲུག་དང་སྐར་མ་བཅུ་བདུན་གྱི་སྟེང། རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་གཉིས་ཐོག་གང་ཉིད་ཀྱི་བླ་བྲང་དུ་སྐུ་ངལ་གང་ཡང་མེད་པར་དགོངས་པ་རྫོགས་ཡོད་པ་རེད་འདུག་དེའི་སྐོར་རྡོ་བུམ་བླ་བྲང་གི་ཕྱག་མཛོད་དགེ་བཤེས་བསྟན་འཛིན་རྡོ་རྗེ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ད་རེས་ཉི་ཤུ་རྩ་གསུམ་ལ་དམིགས་བསལ་གྱི་གནམ་གྲུ་ཕྱིན་ཅི་དེ་འདྲའི་ཡོད་དེ་འགྲོ་བའི་ངང་ཚུལ་གོ་སྒྲིག་བཟོས་ནས་ང་འབྲས་སྤུངས་ཕེབས་ཨ་ནས་ད་ནོར་ཞོགས་ཁའི

ཁང་ཚན་ཚོགས་ཀྱི་ནང་བསྔོ་སྨོན་ཆུན་པོའི་ནང་བཞུད་པའི་འདས་མཆོད་གནང་བྱུང། ནི་དེ་རིང་ཕྱི་ཚེས་གསུམ་པ་ལ་ཏྲེ་ཧོར་ཁང་ཚན་ནང་ལོགས་ལ་ནི་རྗེ་འཇིགས་གཉིས་བྱས་ནི་ཕྱི་ཚེས་ལྔ་བ་ལ་དམིགས་བསལ་རིན་པོ་ཆེའི་ཏྲེ་ཧོར་ཁང་ཚན་དང་འབྲེལ་བ་ཡོད་པའི་ཏྲེ་ཧོར་འབྲེལ་པའི་ཁྲི་བ་རིན་པོ་ཆེ་བརྒྱད་ཀྱི་པ་སངས་དབུ་བཞུགས་ཐོག་ལ་ཏྲེ་ཧོར་ཁང་ཚན་ནང་བླ་མ་མཆོད་པའི་ཚོགས་འབུལ་བྱས། ནི་འབྲས་སྤུངས་བླ་སྤྱི་ལ་དེ་རིང་དགུན་ཟླ་ཕྱི་ཚེས་དྲུག་པའི་ཐོག་ལ་ཡོད། སྒོ་མང་བློ་གསལ་གླིང་གྲྭ་མང་ཚང་མ་བས་ནི་ཤོ་ད་ཤོ་ཡ་དེ་འདྲ་བྱས། ནི་དགུན་ཟླ་ཡོད། དེ། ཏྲེ་ཧོར་ཁང་ཚན་གྱི་དགེ་བཤེས་དེ་ཚོ་དར་རྒྱས་མི་ཚན་ནང་ལ་ཡོད། ཨ་ནི། ཞོ་ད་བྱས་ཆེན་པོ་བྱས་དེ་འདྲ་བྱས་ད་ད། ད་ཚང་མ་གྲ་སྒྲིག་བཟོ་བཞིན་པ་ཡོད་དེ་ནས་ཡོ་སོ་གཉིས་བྱུགས་ཀྱེ། གྲྭ་ཚང་ནང་ལོགས་ལ་དམིགས་བསལ་གྱི་རིན་པོ་ཆེའི་ཆེད་དེ་ལ་གྲྭ་ཚང་ཚོགས་ནས་ཆེན་པོ་བྱས་དེ་འདྲ་བྱས་ཡོད་རེད། དེ་མིན་རིན་པོ་ཆེ་མཆོག་དང་ལྷན་རྒྱས་ཕྱག་ལས་གནང་མྱོང་མཁན་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་གི་སློབ་དཔོན་ཟུར་པ། རྒན་སྤེན་པ་རྡོ་རྗེ་ལགས་ཀྱིས་གསུངས་ན་རྡོ་བུམ་རིན་པོ་ཆེ་མཆོག་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་འོག་བོད་པའི་ཆོས་དང་རིག་གཞུང་འཛིན་སྐྱོང་སྤེལ་གསུམ་གནང་རྒྱུར་ཐུགས་ཁུར་ཆེ་བཞེས་ཀྱིས། མཛད་དོན་དུ་མ་ཞིག་བསྐྱངས་གནང་ཡོད་པ་གསུངས་གནང་བྱུང། ཆོས་དང་རིག་གཞུང་བོད་རྒྱལ་བ་རིན་པོ་ཆེས་བཀའ་གནང་བ་ནང་བཞིན་གྱི་ད་གང་བྱས་ཀྱི་དེ་ལུས་བོད་ཁང་གི་དེ་གའི་ངེས་དོན་མ་གནང་ཚུལ་བདེན་པ་ལ་ང་ཚོའི་རིག་གཞུང་དེ་ནི་དེ་སྲུང་སྐྱོབ་གནང་ཡ་དང་ད་ག་མི་བྱས་རིག་གཞུང་གི་བརྒྱུད་སྤེལ་གནང་ཡ་དང་དེ་འདྲ་མང་པོ་གནང་བཞག་རེད། དེ་དང་གི་མཚན་ཉིད་ཀྱི་སློབ་གཉེར་བྱེད་སྟངས་དེའི་སྒང་ལ་ཡ་ཨན་དེ་འདྲ་གི་དེང་དུས་ཀྱི་ཨ་ནི་དེ་བགྲོ་གླེང་གནང་སྟངས་དེ་སྐོར་ལ་ཡ་ང་ཚོས་དེ་ད་ད་ང་ཚོས་ད་སུས་ཀྱང་བྱེད་ཀྱིན་འདུག་ན་ཆོས་གྲྭ་ནང་རྟགས་གསལ་དང་ཡང་དེ་ཡིན་རེད་དེ་ཡོད་རེད་དེ་ལས་ད་ང་ཚོས་སྤྱི་བཏང་གི་དེང་དུས་ཀྱི་བགྲོ་གླེང་བྱེད་སྟངས་སྐོར་དེ་ག་འདྲས་རེད་དེ་རིན་པོ་ཆེ་གི་དེ་ག་ཚོད་རེད་དང་པོ་དང་པོ་དགོན་སྡེ་ཁག་ནང་ལ་ཡག་འདུག་ས་དེ་ག་ཚོད་རེད་རྒྱ་གར་གྱི་མཁས་པ་དང་འབྲེལ་བ་གནང་ཡང་དེ་རྒྱ་གར་མཁས་པ་མཉམ་འཛོམས་ལ་དེའི་ཆེད་ང་ཚོས་ཀྱི་ཕེབས་པའི་དགོན་སྡེ་ཁག་གི་མཁས་པ་ཚོ་གི་བགྲོ་གླེང་གནང་སྟངས་འདི་ཡེ་པོ་ལི་ཡ་དེའི་རིན་པོ་ཆེ་དང་པོ་ནང་གསོལ་ར་འདུག་གསོལ་གནང་ཡོད་རེད། ཨ་དེའི་ཨ་རིན་པོ་ཆེ་འདི་གི་དེར་སྐབས་སུ་གདན་ས་ཁག་གཅིག་པོ་མ་རེད་ཆོས་བརྒྱུད་ཚང་མའི་ནང་གནང་ཡོད་ས། རྗེ་བདག་རྡོ་བུམ་རིན་པོ་ཆེ་བློ་བཟང་བསྟན་འཛིན་མཆོག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཅིག་ལོར་བོད་ཁམས་སྐྱེ་རྒུ་མདོར་སྐུ་འཁྲུངས་ཤིང་དགུང་ལོ་གཉིས་ཀྱི་ཐོག་རྡོ་བུམ་སྐུ་གོང་མའི་ཡང་སྲིད་དུ་ངོས་འཛིན་མཛད་ཅིང་ཁོང་དགུང་ལོ་བཅུ་གཉིས་ལ་ཕེབས་སྐབས་དཔལ་ལྡན་འབྲས་སྤུངས་སུ་ཆོས་ཞུགས་ཀྱིས་མཚན་ཉིད་གཞུང་ཆེན་ཁག་ལ་གསན་བསམ་སློབ་གཉེར་མཛད་ཅིང་བོད་ནང་དུས་འགྱུར་བྱུང་རྗེས། སྦག་ས་ཆོས་སྒར་དུ་མུ་མཐུད་གསན་སྦྱོང་གནང་བ་དང་དེ་རྗེས་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཁང་ནང་སློབ་གཉེར་གྱིས་ཨཱ་ཙཱརྱའི་སློབ་ཐོན་བྱུང་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་རྡ་སར་བོད་ཀྱི་དཔེ་མཛོད་ཁང་དུ་ཕྱག་ལས་གནང་ཞིང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ལོར་གོང་ས་མཆོག་གི་བཀའ་དགོངས་ལྟར། སྐུ་སྒེར་དྲུང་ཆེའི་ཕྱག་རོགས་ལོ་ལྔའི་རིང་ཞབས་ཕྱི་ཞུས་སྐབས། ཁོང་ནས་ཉི་ཧོང་དང་སུའུ་ཙི་ལན། ཨ་རི་དང་ཨུ་རུ་སུ། དེ་བཞིན་སོག་ཡུལ་སོགས་ཀྱི་ནང་གོང་ས་མཆོག་གི་ཆིབས་ཞབས་ལྷན་བཅར་ཞུས་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར། རྒྱལ་ས་ལྡི་ལིར་ཡོད་པའི་བོད་དང་ཕྱི་ཕྱོགས་ཀྱི་རིག་གཞུང་འབྲེལ་མཐུད་བསྟི་གནས་ཁང། ལྡི་ལི་བོད་ཁང་ཞེས་པ་དེའི་འགན་འཛིན་དུ་ཕེབས་ཏེ། རྒྱལ་ས་ལྡི་ལི་ནང་གི་ཕྱི་རྒྱལ་ཡུལ་ཁག་གི་རིག་གཞུང་གནས་གཞི་དང་འབྲེལ་ལམ་བཙུགས་པ་དང། བོད་པའི་རིས་སུ་མ་ཆད་པའི་ཆོས་བརྒྱུད་ཁག་གི་དབུ་ཁྲིད་རྣམ་པ་གདན་ཞུས་ཀྱིས། ཕྱི་ནང་དད་ལྡན་མང་ཚོགས་ལ་ཆོས་ཀྱི་ལམ་སྟོན་གྱི་མཛད་རིམ་སོགས་ཀྱི་ལས་འགུལ་འདྲ་མིན་སྤེལ་གནང་བ་དང། དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར། རྒྱ་གར་གྱི་སྲིད་བློན་དམ་པ་རཱ་ཇིབ་གྷན་དྷི་མཆོག་དང་མཇལ་འཕྲད་ཀྱིས་བོད་མིས་རྒྱ་གར་གཞུང་མང་གཉིས་ལ་བཀའ་དྲིན་རྗེས་དྲན་ཞུ་སླད་རྒྱལ་ས་ལྡི་ལིར་སྟོན་པའི་སྐུ་བརྙན་མི་ཚད་ཉིས་འགྱུར་གྱི་གསར་བཞེངས་བཀའ་འཁྲོལ་ཐོབ་པ་ལྟར། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་ལེགས་གྲུབ་བྱུང་སྟེ། ད་ལྟའི་ཆར་ལྡི་ལིའི་སངས་རྒྱས་རྗེས་དྲན་གྱི་སྐྱེད་མོས་ཚལ་དེ་ཡིན་པ་དང་གཞན་ཡང་རྡོ་འབུམ་རིན་པོ་ཆེ་མཆོག་ནས་ཕྱི་རྒྱལ་ཡུལ་ཁག་དང་རྒྱ་གར་ས་ཁུལ་མང་པོའི་ནང་གོང་ས་མཆོག་གི་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་འཛམ་གླིང་ཞི་བདེ་དང་བོད་དོན་ལ་སྨན་པའི་ལྷན་ཚོགས་དང་བགྲོ་གླེང་སོགས་ཀྱི་ནང་ལྷན་ཞུགས་གནང་བ་མ་ཟད་ད་དུང་རིན་པོ་ཆེ་མཆོག་ནས་བསྟན་པ་སྤྱིའི་རྣམ་བཞག་སོགས་ཀྱི་ཐད་དབྱིན་བོད་གཉིས་ཀྱི་ཐོག་ནས་རང་རྩོམ་དང་ལེགས་སྒྲིག་སྒྲ་སྒྱུར་དང་དེ་བཞིན་འགྲོ་བ་སྤྱི་ལ་སྨན་པའི་བརྩམས་སྒྲུང་ཁག་དུས་དེབ་དང། ཚགས་པར་བརྒྱུད་བརྒྱུད་བསྒྲགས་གནང་བ་སོགས་ཀྱི་མཛད་འཕྲིན་དུ་མ་ཞིག་བསྐྱངས་གནང་མཛད་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་སྤེལ།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་གནས་འཕྲིན་ལེ་ཚན་ནང་ཨེ་ཤེ་ཡ་ནང་པ་ཞི་བདེ་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་གཉིས་པ་དེ་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ཉིན་གཉིས་རིང་འཚོགས་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་འབྲེལ་ཡོད་གནད་དོན་གལ་ཆེ་ཁག་གསུམ་གྱི་སྐོར་སྤྱི་མོས་ཐོག་ནས་གྲོས་ཆོད་ལ་གཏན་འབེབས་གནང་བའི་སྐོར་འབྲེལ་ཡོད་མི་སྣ་སེངྒེ་རི་བསོད་ནམས་ལྷ་མོ་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་ཞིག་བསྐྱར་དུ་གསན་རོགས། གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས། ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི་ཨ་ཤོག་གསོལ་མགྲོན་ཁང་གི་ཚོགས་ཁང་ཆེན་མོ་ཞིག་ནང་སྤྱི་ཟླ་དང་པོའི་ཚེས་བཅུ་བདུན་དང་བཅོ་བརྒྱད་ཉིན་གཉིས་རིང་ཨེ་ཤི་ཡའི་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་གཉིས་པ་འདི་གནང་ཡོད་པ་དང་ཚོགས་བཅར་བ་རྣམས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་འཛམ་གླིང་ནང་པ་ཡོངས་ཀྱི་བླ་ན་མེད་པའི་དབུ་ཁྲིད་ལ་ངོས་འཛིན་ཞུ་དགོས་པ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་སྐུའི་ཡང་སྲིད་ངོས་འཛིན་ཞུ་རྒྱུ་དེ་བཞིན་བོད་བརྒྱུད་ནང་བསྟན་གྱི་སྲོལ་རྒྱུན་གཞིར་བཟུང་ཞུ་རྒྱུ་ལས་ཆབ་སྲིད་ཀྱི་ཁེ་ཕན་སོགས་ཀྱི་ཆེད་གཞུང་འཛིན་སོགས་མི་གཞན་སུས་ཀྱང་ཐེ་ཇུས་བྱེད་མི་ཆོག་པ་དེ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཕྱི་ལུགས་ལྟར་གྱི་སྐུའི་འཁྲུངས་སྐར་དུས་ཆེན་གྱི་ཉིན་མོ་སྟེ་ཕྱི་ཟླ་བདུན་པའི་ཚེས་དྲུག་དེ་བཞིན། འཛམ་གླིང་ཁྱོན་ཡོངས་ནང་ཞི་བདེའི་ཉིན་མོར་སྲུང་བརྩི་ཞུ་དགོས་པའམ། Universal Day of Compassion། ཞེས་སྲུང་བརྩི་ཞུ་དགོས་པའི་སྤྱི་མོས་ཐོག་ནས་གྲོས་ཆོད་གལ་ཆེ་ཁག་གསུམ་གཏན་འབེབས་གནང་འདུག་པས་དེའི་སྐོར་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་གནང་བའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་སམ International Buddhist Confederation གྱི་སྤྱི་ཁྱབ་དྲུང་ཆེ

གོང་ས་མཆོག་འཛམ་གླིང་ནང་པའི་བླ་ན་མེད་པའི་དབུ་ཁྲིད་ལ་ཡ། ཨ་ནི་ངོས་ལེན་ཞུ་དགོས་ཀྱི་དུས་ཡ་གཅིག་བྱུང་བ་རེད་དེ་དང་མཉམ་དུ་ཨ་ནི་གོང་ས་མཆོག་གི། སྐུ་ཡི། ཡང་སྲིད། རྩད་གཅོད་དང་འབྲེལ་བའི་གནད་དོན་གྱི་སྐོར་ལ་ཡ། ཨ་ནི། བོད་ལུགས་ཀྱི། ཨ་ནི། ཆོས་དང་རིག་གཞུང་དང་འབྲེལ་བའི་འགྲོ་སྟངས། འབའ་ཞིག་ལག་ལེན་བཀོལ་ནས་བྱས་པ་ལས། ཨཱ་ནི་གཅིག་པུ། རྒྱལ་ཁབ་སོ་སོའི་སྲིད་གཞུང་ཡིན་ན་རེད། ཨཱ་ནི་ཚོགས་སྡེ་སོ་སོ་ཡིན་ན་རེད། ཨཱ་ནི་སྒེར་དེ་སོ་སོས་དེ་འདྲའི་གི་ཐོག་ནས་ཨཱ་ནི་ཆབ་སྲིད་ཀྱི་ཁེ་ཕན་ཨཱ་ནི་ཕུགས་དམིགས་སུ་བཅངས་ནས་དེ་ལ་ཐེ་ཇུས་བྱས་ན་འགྲིག་གི་མ་རེད་དེ་མོས་མཐུན་མེད་ཟེར་ཅིག་ཨོ་དེ་ཅི་ཡོད། ཨེ་ཤི་ཡའི་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་བཅུ་གཉིས་པའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་གླིང་ནང་པ་ཡོངས་ཀྱི་བླ་ན་མེད་པའི་དབུ་ཁྲིད་དུ་ངོས་འཛིན་ཞུ་དགོས་པའི་སྤྱི་མོས་ཐོག་ནས་གྲོས་ཆོད་གཏན་འབེབས་གནང་བ་དེའི་སྐོར།

ཞི་བདེའི་སྒོ་ནས་འཆམ་མཐུན་མཉམ་གནས་ཡོང་བ་སྤྱི་དང་ལྷག་དོན་དུ་སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འཇུག་ནང་པ་ཕན་ཚུན་དབར་མཐུན་སྒྲིལ་གོང་འཕེལ་གཏོང་ཐབས་སོགས་སྐུ་ཚེ་ཧྲིལ་པོའི་རིང་མཛད་འཕྲིན་རླབས་ཆེན་བསྐྱངས་གནང་གིས་གཞན་ཕན་ཆེད་ལེགས་སྐྱེས་ཆེན་པོ་ཕུལ་གནང་མཛད་པ་ཁག་ལ་ཆེ་བསྟོད་ཀྱི་ངོས་འཛིན་ཞུ་རྒྱུའི་སླད་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འཛམ་གླིང་ནང་པ་ཡོངས་ཀྱི་བླ་ན་མེད་པའི་དབུ་ཁྲིད་ལ། ངོས་འཛིན་ཞུ་རྒྱུ་སོགས་གོང་ཞུས་གལ་གནད་ཆེ་བའི་གནད་དོན་ཁག་སྤྱི་མོས་ཐོག་ནས་གྲོས་ཆོད་ལ་གཏན་འབེབས་གནང་སྐོར་གསུངས་འདུག། ཡང་འདིའི་གལ་གནད་སྐོར་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་བྱང་ཆུབ་ཆོས་ལྡན་མཆོག་གིས་གསུངས་དོན། འདི་ག་རེ་ཟེར་ན་གནད་འགག་ཆེན་པོ་ཆགས་དགོས་ཡ་དེ་ད་ད་ལྟའི་ཆར་བྱས་པ་ཡིན་ན་འཛམ་བུ་གླིང་འདིའི་ནང་ལོགས་ལ་ཡ་ག་པ་ག་ས་ལ་ཡ་དྲག་འཐབ་ཤུགས་ཆེན་པོ་འགྲོ་བསྡད་ཡ་གི་དུས་རིམ་ཞིག་ཆགས་ཡོད་རེད། དཔེར་ན་ར་ཤི་ཡ་དང་ཡུ་ཀེ་རེན་ཕྱོགས་ནས་དམག་འཐབ་བྱས་ནས་ད་ད་འདི་ཡིན་ན་དམག་འཐབ་མཚམས་འཇོག་མེད་པ་བྱས་འདུག་ཅེས་རྒྱུན་འཛིན་བྱས་ཏེ་འགྲོ་སྡོད་ཀྱི་ཡོད་རེད་དེ་ག་ནང་བཞིན་ཨིས་ར་ཨེལ་དང་པ་ལི་སི་ཐན་ཁོང་རྣམ་ཚོའི་ནང་ལོགས་ལ་དམག་འཐབ་བྱས་ད་ཉེ་བའི་ཆར་ལ་ཡ་དེ་གི་ད་ཅིག་པུ་ཀའི་ཤུགས་རྐྱེན་འདྲ་པོ་ཅིག་གིས་ད་ཨི་རན་ཕྱོགས་ལ་དང་འདི་ཚོ་ལ་གང་ལ་ག་ཙམ་ཅིག་བལྟས་ཚེ། ཁྲིམས་འཆར་གཅིག་བསྐྱངས་པས་ཉེ་ཆར་ཨི་རན་གྱིས་པ་ཀི་སི་ཐན་ས་མཚམས་ཐོག་ལ་གཅིག་ཁྲིམས་མཐུན་འགྲོ་འདྲེན་གནང་བ་དེ་འདྲའི་རྣམ་པ་སྣ་ཚོགས་ཅིག་ཡོང་གི་འདུག་བ། དེ་འདྲའི་དུས་ཚོད་ལ་ཡང་ང་རང་ཚོ་ནང་པ་དེ་གའི་དེ་གའི་ལངས་ཕྱོགས་ག་རེ་ཡིན་མིན་དེ་འཛམ་གླིང་སྤྱི་ལ་ཡང་གསལ་པོ་སྟོན་ཐུབ་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་སྟོན་ཡ་ལ་ཡང་ལྷན་ཚོགས་འདི་འདྲའི་ཚོགས་ནས་ལྷན་ཚོགས་འདི་འཚོགས་པའི་སྐོར་གྱི་གནས་ཚུལ་འདི་གསར་གནས་ཀྱི་བརྒྱུད་ལམ་མང་པོའི་ནང་ལོགས་ལ་ཁྱབ་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་གནད་འགག་ཆེན་པོ་ཅིག་ཆགས་ཀྱི་འདུག་དེ་ནས་ད་གོང་ས་མཆོག་དགུང་ལོ་བགྲེས་ཡོང་གི་ཡོད་རེད་དེ་དགུང་ལོ་བགྲེས་མིན་ལ་མ་ལྟོས་པའི།

རྒྱ་གར་ལ་ཕེབས་པར་དགའ་བསུའི་འཚམས་འདྲི་ཞུས་པའི་རྗེས་སུ་གསུངས་དོན། རྒྱ་གར་དེ་བཞིན་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་རྩ་དོན་ཁག་གི་ལམ་བུའི་ཐོག་བསྐྱོད་བཞིན་པ་དང། ཚོགས་ཆེན་དེ་བཞིན་བཅོམ་ལྡན་འདས་སྐུ་བལྟམས་སའི་རྒྱལ་ཁབ་ཀྱི་རྒྱལ་སར་འཚོགས་གནང་བ་དེ་ནི་གལ་གནད་ཆེན་པོ་ཞིག་ཡིན་པ་དང་རྒྱ་གར་འཕགས་པའི་ཡུལ་ནས་བཅོམ་ལྡན་འདས་ཀྱིས་གསུངས་པའི་ནང་ཆོས་དེ་འཛམ་གླིང་གི་ས་གནས་གང་སར་ཁྱབ་བརྡལ་ཕྱིན་སྐོར་དང། རྒྱ་གར་དེ་བཞིན་སངས་རྒྱས་བཅོམ་ལྡན་འདས་ཀྱི་ཡུལ་ལམ་འཕགས་ཡུལ་ཡིན་སྐོར་རྒྱ་གར་གྱི་སྲིད་བློན Narendra Modi མཆོག་གིས་དེ་སྔོན་གསལ་བསྒྲགས་གནང་བ་ལྟར། རྒྱ་གར་ནི་ཞི་བདེ་མཚོན་མཁན་བཅོམ་ལྡན་འདས་སྐུ་འཁྲུངས་ཡུལ་ཞིག་ཡིན་པ་ལས། ཡུདྡྷའམ་དམག་འཁྲུག་གམ་དྲག་སྤྱོད་འཚེ་བའི་ལས་དར་འཕེལ་གཏོང་མཁན་ཞིག་སྐྱེས་ས་མིན་པར་ང་ཚོ་སྤོབས་པ་ཆེན་པོ་ཡོད་སྐོར་སོགས་ལེ་ཚན་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཉིས་སྟོང་བཅུ་དགུ་ལོར་རྒྱ་ནག་ནས་ཏོག་དབྱིབས་བཅུ་དགུའི་གཉན་སྲིན་ཐོན་པ་ནས་ད་བར་རྣམ་པ་འགྱུར་བའི་གཉན་སྲིན་རིམ་པ་ཐོན་ཡོད་ཀྱང་ཉིས་སྟོང་ཉི་ཤུ་རྩ་བཞིའི་ནང་ཏོག་དབྱིབས་གཉན་སྲིན་གསར་པ་དེ་དེ་སྔོན་གྱི་གཉན་སྲིན་ནད་རྟགས་དང་མི་འདྲ་བའི་ཁྱད་པར་དང་དེང་སྐབས་ཁྱབ་བཞིན་པའི་ཏོག་དབྱིབས་གཉན་སྲིན་གསར་པ JN1 ཞེས་པ་དེ་ཇི་འདྲ་ཞིག་ཡིན་པ་དང་དེར་སྔོན་འགོག་དང་དོ་སྣང་བྱ་ཕྱོགས་ལ་འགྱུར་བ་གསར་པ་ཕྱིན་ཡོད་མེད་སྐོར་ལ་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ཕྱི་ལུགས་སྨན་པས་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཏོག་དབྱིབས་བཅུ་དགུའི་གཉན་སྲིན་འགོས་པའི་མིའི་ནང་ནད་རྟགས་མང་ཆེ་བ་ཁག་ཅིག་ཐོན་གྱི་ཡོད་པ་དང་དེང་སྐབས་རྣམ་པར་འགྱུར་བའི་ཏོག་དབྱིབས་བཅུ་དགུའི་གཉན་སྲིན་གསར་པ JN1 ཟེར་བ་དེ་ནི་འཛམ་གླིང་ཡུལ་གྲུའི་ནང་ཁྱབ་བརྡལ་འགྲོ་བཞིན་པ་མ་ཟད་དམིགས་བསལ་རྒྱ་ནག་དང་རྒྱ་གར་ཨ་མི་རི་ཀ་སོགས་རྒྱལ་ཁབ་ཁག་ཅིག་ནང་ཁྱབ་བརྡལ་འགྲོ་བཞིན་ཡོད་པ་དང་གཉན་སྲིན་གསར་པ་དེ་ཕྲན་བུ་མི་འདྲ་བ་ཡོད་པ་གསུངས་འདུག་ཉེ་ཆར་རྒྱ་ནག་འཕྲོད་བསྟེན་དཔོན་རིགས་ནས་དེང་སྐབས་རྒྱ་ནག་ནང JN1 ཟེར་བའི་རྣམ་པར་གྱུར་བའི་ཏོག་དབྱིབས་གཉན་སྲིན་གསར་པ་དེ་ཁྱབ་བརྡལ་འགྲོ་བཞིན་ཡོད་པར་བརྟེན་ནས་དབུགས་ལམ་གྱི་ནད་རྒྱུ་མང་བའི་ན་ཚ་དེ་ད་ལོའི་དགུན་ཁ་དང་དཔྱིད་ཀའི་ནམ་དུས་སུ་མུ་མཐུད་ཁྱབ་གདལ་འགྲོ་རྒྱུའི་སྔོན་བརྡ་བཏང་ཡོད་ལ་རྒྱ་ནག་འཕྲོད་བསྟེན་འགོ་ཁྲིད་གཙོ་བོ་ཞིག་ནས་རྣམ་པར་འགྱུར་བའི་ཏོག་དབྱིབས་གཉན་སྲིན་གསར་པ JN one དེ་ནི་ཉེན་ཁ་ཆེ་བའི་རིགས་བུད་མེད་སྦྲུམ་མ་དང་ཕྲུ་གུ། རྒན་འཁོགས་སོགས་ཀྱིས་ངེས་པར་དུ་དུས་ཐོག་ལ་ལོ་རེའི་ཆམ་རིམས་ཀྱི་སྨན་ཁབ་རྒྱག་དགོས་པ་དང་འཕྲོད་བསྟེན་ལ་དོ་སྣང་བྱ་དགོས་པའི་ལམ་སྟོན་བྱས་ཡོད་པ་རེད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་སྤྱི་ཁྱབ་ནས་རྣམ་པར་འགྱུར་བའི་ཏོག་དབྱིབས་གཉན་སྲིན་གསར་པ JN.1 དེ་ནི་ད་ལྟའི་དངོས་ཡོད་གནས་སྟངས་ཐོག་ནས་བལྟས་ན་མི་དམངས་ཀྱི་འཕྲོད་བསྟེན་ཐོག་ལ་ཉེན་ཁ་ཆེར་མེད་པར་གཟིགས་ཀྱི་ཡོད་ཀྱང་ཏོག་དབྱིབས་གཉན་སྲིན་གསར་པ་དེ་ཡིས་རྒྱལ་སྤྱིའི་ནང་མི་གྲངས་ཁྲི་གཅིག་རྐྱེན་ལམ་དུ་བཏང་ཡོད་པ་དང་ཉེ་ཆར་ཕྱི་ཟླ་བཅུ་གཉིས་པའི་ནང་འཛམ་གླིང་ནང་ནས་ཏོག་དབྱིབས་གཉན་སྲིན་གསར་པ་འགོས་པའི་མི་གྲངས་ས་ཡ་གཅིག་ཙམ་ཐོན་ཡོད་པ་དེ་ནི་ཕྱི་ཟླ་བཅུ་གཅིག་པ་ལས་བརྒྱ་ཆ་ལྔ་བཅུ་ང་གཉིས་བར་མང་དུ་ཕྱིན་ཡོད་པ་མ་ཟད།

འཛམ་གླིང་ནང་མི་མང་པོ་ཆམ་རིམས་དང་ཏོག་དབྱིབས་རིམས་ནད་སྔོན་འགོག་གི་སྨན་ཁབ་ཐོབ་པར་བྱས་ཏེ་ཛ་དྲག་གི་སྨན་བཅོས་ལྟ་སྐྱོང་བྱ་དགོས་ཀྱི་ཡོད་ཀྱང་རྒྱལ་ཁབ་མང་པོའི་ནང་རྣམ་པར་གྱུར་པའི་ཏོག་དབྱིབས་གསར་པ་དང་ཆམ་རིམས་ཀྱི་སྔོན་འགོག་གི་སྨན་ཁབ་ཀྱིས་ཁྱབ་པོ་མེད་པའི་སྐོར་གསུངས་འདུག། སྤྱིར་རྣམ་པར་གྱུར་པའི་ཏོག་དབྱིབས་གཉན་སྲིན་གསར་པ JN.1ཟེར་བ་དེ་དེང་སྐབས་འཛམ་གླིང་ནང་ཁྱབ་གདལ་འགྲོ་བའི་གནས་སྟངས་ཤིག་ཡོད་ལ

ཨ་མི་རི་ཀའི་ཕྱི་ལུགས་སྨན་པས་ཏོག་དབྱིབས་གཉན་སྲིན་གསར་པ་འགོས་པ་མང་ཆེ་བ་ནད་རྟགས་ཞི་འཇམ་ཡིན་པས་སྨན་ཁང་དུ་སྡོད་དགོས་ཀྱི་མེད་ཀྱང་ཏོག་དབྱིབས་གཉན་སྲིན་གསར་པ་དེ་ནི་སྤྱིར་བཏང་གི་ཆམ་པའམ་ཆམ་རིམས་དང་དབྱེ་འབྱེད་ཀྱི་ངོས་འཛིན་བྱེད་ཐབས་ཧ་ཅང་ཁག་པོ་ཡོད་པ་དང་ཁག་ཅིག་ལ་ནད་རྟགས་ཞི་འཇམ་རེ་ཟུང་ཐོན་ཡང། ཁག་ཅིག་ལ་ནད་རྟགས་རྩ་བ་ནས་ཐོན་གྱི་མེད་པའི་སྐོར་གསུངས་ཡོད། དེང་སྐབས་ཁྱབ་བརྡལ་འགྲོ་བཞིན་པའི་ཏོག་དབྱིབས་གཉན་སྲིན་གསར་པ JN.1 ཟེར་བ་དེ་ག་འདྲ་ཞིག་རེད་དམ་ཞུས་ན། ཕྱི་ལུགས་སྨན་པས། རྣམ་པར་གྱུར་པའི་ཏོག་དབྱིབས JN one ཟེར་བ་དེ་དེང་སྐབས་རྒྱ་ནག་དང་རྒྱ་གར་ཨ་མི་རི་ཀ་སོགས་ནང་ཁྱབ་བརྡལ་འགྲོ་བཞིན་པའི་ཏོག་དབྱིབས་གཉན་སྲིན་བཅུ་དགུའི་རྒྱུད་པ་ཞིག་ཡིན་པ་དང། དེ་ནི་ཏོག་དབྱིབས BA གཉིས་ཚེག་བརྒྱད་ཅུ་གྱ་དྲུག་གི་རྒྱུད་ལས་མཆེད་པ་ཞིག་དང། རྣམ་པར་གྱུར་པའི་ཏོག་དབྱིབས་གཉན་སྲིན་ཨོ་མི་ཁི་རོན་ལས་རྣམ་པར་གྱུར་པ་ཞིག་ཡིན་ཞིང། དེ་སྔ་ཉིས་སྟོང་བཅུ་དགུ་ལོར་ཐོག་མར་ཐོན་པའི་ཏོག་དབྱིབས་བཅུ་དགུའི་གཉན་སྲིན SARS-CoV གཉིས་དེ་ལ་རྒྱལ་པོའི་ཞྭ་མོའི་ཏོག་གམ་གཟེ་མ་ར་མགོ་འདྲ་བའི་སྦྱར་ནུས་པའི protein ཟེར་བ་དེས་མིའི་དབང་པོ་སོགས་ལུས་ཀྱི་ཕྲ་ཕུང་ནང་སྦྱར་ཏེ་ཏོག་དབྱིབས་ཀྱི་ནད་བཟོ་བ་ལྟར། JN1 གཉན་སྲིན་གསར་པ་དེ་ཡང་འགྲོ་བ་མིའི་ཕྲ་ཕུང་ནང་སྦྱར་ནུས་པའི་གཉན་སྲིན་གྱི protein དེ་རྣམ་པར་འགྱུར་མང་བ་ཞིག་ཏུ་ངོས་འཛིན་གནང་གི་འདུག་དེར་བརྟེན་ཉིས་སྟོང་བཅུ་བཞི་ལོའི་ཏོག་དབྱིབས་གཉན་སྲིན་གསར་པ་དེར་ནད་རྟགས་ཇི་ལྟར་ཡོད་དམ་ཞེ་ན། ཚ་བ་འཕར་བའམ་གྲང་ཤུར་བརྒྱབ་པ། གློ་བརྒྱབ་པ། དབུགས་སྣ་ཐུང་བའམ་དབུགས་གཏོང་བར་དཀའ་ངལ་ཆེ་བའམ་ཡང་ན་ཐང་ཆད་པ། ལུས་ཀྱི་ཤ་སྒྲིམ་ན་བའམ་ལུས་པོ་ཡོངས་ན་བ། ཁ་ལག་དང་ག་མེད་པ་དང་སྣ་ཡི་དྲི་མ་མེད་པ། གྲེ་བར་གཉན་ཁའམ་ན་ཟུག་གཏོང་བ། སྣ་ཁུག་འགགས་པའམ་སྣ་ཆུ་དོན་པ། ཞེ་མེར་ལངས་པའམ་སྐྱུག་པ་སྐྱུག་པ་གྲོད་ཁོག་བཤལ་བ་སོགས་ཀྱི་རྟགས་མཚན་ཐོན་གྱི་ཡོད་པ་རྣམས་ཏོག་དབྱིབས་བཅུ་དགུའི་གཉན་སྲིན་གྱི་ནད་རྟགས་ཐོན་པ་རྣམས་དང་སྤྱིར་བཏང་འདྲ་པོ་ཡོད་ཀྱང་དེང་སྐབས་ཁྱབ་གདལ་འགྲོ་བཞིན་པའི་ཏོག་དབྱིབས་གཉན་སྲིན་གསར་པ JN1ཟེར་བ་དེར། ཁ་ལག་དང་ག་མེད་པ་ཆགས་པ་དང་སྣ་ཡི་དྲི་མ་མེད་པ་ཆགས་པའི་ནད་རྟགས་ཐོན་མཁན་ཧ་ཅང་ཉུང་ཤས་ཡིན་པར་གསུངས་འདུག།

གལ་ཏེ་ཁྱེད་ལ་ཏོག་དབྱིབས་གཉན་སྲིན་འགོས་པའི་ནད་རྟགས་ལྟ་བུ་ཐོན་ཚེ་ངེས་པར་དུ་དང་ཐོག་ཁྱིམ་དུ་ཡོད་པའི་ཏོག་དབྱིབས་གཉན་སྲིན་བརྟག་དཔྱད་བྱ་རྒྱུ་ཡོད་པ་དེའི་ཐོག་ནས་ཏོག་དབྱིབས་གཉན་སྲིན་འགོས་ཡོད་མེད་བརྟག་དཔྱད་བྱ་དགོས་པ་དང། ལྷག་དོན་ཁྱེད་ལ་ཏོག་དབྱིབས་གཉན་སྲིན་གྱི་ནད་ཚབས་ཆེན་པོ་བཟོ་བའི་གཞི་ཡོད་པ་ཞིག་ཡིན་ཚེ་ངེས་པར་དུ་བརྟག་དཔྱད་བྱ་དགོས་པ་ཡིན་ཞིང་དེའི་རྒྱུ་མཚན་ནི། ཁྱེད་ལ་ཐོན་པའི་ནད་རྟགས་རྣམས་ཏོག་དབྱིབས་གཉན་སྲིན་འགོས་པ་ཡིན་ནམ། ཡང་ན་གཉན་སྲིན་ལས་བྱུང་བའི་དབུགས་ལམ་གྱི་གཉན་ཁའི་ནད་ཡིན་མིན་ངོས་འཛིན་བྱེད་པའི་ཐབས་ལམ་དེ་ཡིན་པར་གསུངས་འདུག། གལ་ཏེ་ཁྱེད་ནས་བརྟག་དཔྱད་བྱས་པའི་འབྲས་བུར་ཏོག་དབྱིབས་གཉན་སྲིན་འགོས་པ་ངེས་གཏན་བྱུང་ཚེ། དེང་སྐབས་ཏོག་དབྱིབས་གཉན་སྲིན་ནད་ཛ་དྲག་པོ་མི་ཆགས་པའི་ནད་རྟགས་འཇམ་པོ་བཟོ་ཐུབ་པའི་སྨན་ཡོད་པས་སྨན་བཟའ་དགོས་པ་དང། གལ་ཏེ་བརྟག་དཔྱད་འབྲས་བུར་ཏོག་དབྱིབས་གཉན་སྲིན་འགོས་མེད་པ་ཐོན་ཡོད་ན་ཡང། ད་དུང་ལུས་མི་བདེ་བའམ་སྒྱིད་ལུག་པའི་ཚོར་བ་ཡོད་ཚེ་ངེས་པར་དུ་སྨན་ཁང་དུ་བསྟེན་གཏུགས་བྱ་དགོས་པ་དང་སྨན་ཁང་ནས་ཁྱེད་ལ་ཆམ་རིམས་འགོས་ཡོད་མེད་ཀྱི་བརྟག་དཔྱད་བྱ་རྒྱུ་དང་ཆམ་རིམས་ལ་སྨན་བཅོས་དང་བཅོས་ཐབས་ཡོད་པ་ལྟར་དུས་ཐོག་ལ་སྨན་བཟའ་དགོས་པའི་ལམ་སྟོན་གནང་འདུག་གལ་ཏེ་ཁྱེད་ལ་ཏོག་དབྱིབས་གཉན་སྲིན་འགོས་ཡོད་པ་ཤེས་རྟོགས་བྱུང་ཚེ་ད་དུང་ཡང་སྔོན་འགོག་ཐབས་ཤེས་གཅིག་མཚུངས་བྱ་དགོས་པ་ནི་ཉིན་ལྔ་རིང་ཁྱིམ་དུ་སྡོད་དགོས་པ་དང་དེ་ཡང་ཁྱིམ་གྱི་ནང་མི་གཞན་དང་ཐུག་འཕྲད་མེད་པར་ལོག་ཏུ་སྡོད་དགོས་པའི་ཁར། གལ་ཏེ་ཏོག་དབྱིབས་གཉན་སྲིན་འགོས་ཏེ་ནད་རྟགས་ཐོན་པའི་ནད་པ་ཞིག་ཡིན་ཚེ་ནང་མི་ཡོད་མཁན་ནད་པ་ཚོས་ཁ་རས་ཚད་ལྡན་དཔེར་ན KN ninety five འམ་ཡང་ན N ninety five ཉི་མ་བཅུའི་རིང་གོན་དགོས་པའི་ལམ་སྟོན་གནང་གི་ཡོད་པ་རེད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། རྒྱ་གར་བྱང་ཤར་ཁུལ་ཡོད་པའི་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ཀྱི་ཞིང་པ་ཚོས་ཇ་ཞིང་འདེབས་ལས་བྱ་བཞིན་ཡོད་ཀྱང། ཐོན་སྐྱེད་རྣམས་འཚོང་བར་ཐག་རིང་དུ་འགྲོ་དགོས་པའི་དཀའ་ངལ་སེལ་ཐབས་སུ། ས་གནས་མཉམ་འབྲེལ་ལས་ཁང་གིས་ཇ་ཡི་བཟོ་གྲྭ་ཞིག་གསར་འཛུགས་གནང་བཞིན་འདུག་པས་དེའི་ཐད་ས་གནས་མཉམ་འབྲེལ་ཚོགས་གཙོ་བཀྲ་ཤིས་དོན་གྲུབ་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་བྱང་ཤར་ཁུལ་དུ་ཡོད་པའི་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ཀྱི་མཉམ་འབྲེལ་ལས་ཁང་ཁོངས་སུ་ཚོང་སྒོའི་སྡེ་ཚན་མང་པོ་ཞིག་ཡོད་པའི་ནང་ནས། རུམ་གདན་བཟོ་ཚོང་ལས་ཁང་དང། བཟའ་ཆས་དང་དགོས་མཁོ་གཞན་གྱི་ཚོང་ཁང་ཁག་བཞི་ཡོད་འདུག་དེ་བཞིན་མེའོ་ཆོས་འཕེལ་གླིང་བོད་མིའི་མཉམ་འབྲེལ་ལས་ཁང་གིས་ས་ཁྱོན་ཨེ་ཀར་ཉི་ཤུ་ཙམ་གྱི་ནང་ཇ་ཤིང་འདེབས་ལས་དང་ཇ་ཤིང་གི་ཐོན་སྐྱེད་རྣམས་ཕྱིར་ཚོང་གནང་གི་ཡོད་འདུག་ལ། གཞིས་ཆགས་མི་མང། སྒེར་གྱི་ཇ་ཤིང་འདེབས་ལས་གནང་མཁན་ཚོར་མཉམ་འབྲེལ་ལས་ཁང་གིས་མཐུན་འགྱུར་ཡང་གནང་གི་ཡོད་ལུགས་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ཀྱི་མཉམ་འབྲེལ་ཚོགས་གཙོ་བཀྲ་ཤིས་དོན་གྲུབ་ལགས་ཀྱིས་ངོ་སྤྲོད་གནང་བྱུང།
ཟེར་ལ་ཡ། ཇ་ཞིང་དེ་འདྲས་བྱེད་སྟངས་ང་རང་ཚོ་ཙམ་མཉམ་འབྲེལ་ཙམ་མ་ཟད་ཀྱི་ཨ་ནེ་གཞིས་ཆགས་ཀྱི་ཨ་ནེ་གཞིས་མི་མང་པོ་ཞིག་གི་ཨ་ནེ་ཞབས་ཇ་ཞིང་གི་འདེབས་ལས་འདུག་བྱས་གནང་ཡོད་རེད་འདི་ལ་ཡ། གཅིག་གིས་ང་རང་ཚོ་མཉམ་འབྲེལ་ངོས་ནས་ཁོ་རང་ཚོ་ལ་ཡ་མཐུན་སྦྱོར་བྱ་དགོས་ད་ལྟ་འདི་ཉེ་ཆར་ང་རང་ཚོ་ལོ་ཚོགས་ཆེན་འཚོགས་པའི་སྐབས་ལ་རྣམ་པ་ཚོས་ཀྱི་བསམ་ཚུལ་དང་དགོངས་འཆར་ཡ་ཕུལ་བ་ལ་ཡ། འདི་འདི་ཕ་ར་ལ་ཡ་ཅིག་ཞིང་ཁ་དང་འདི་འདྲས་ཚང་མ་ཟུར་འགྱོགས་ཐོག་ལ་ཡ།

མེའོ་གཞིས་ཆགས་ནང་ལ་ཇ་ཞིང་འདེབས་ལས་གནང་མཁན་བོད་མི་ཚོར་དཀའ་ངལ་ཆེ་ཤོས་དེ་ནི་ཐོན་སྐྱེད་ཇ་རྣམས་འཚོང་སའི་ཁྲོམ་ས་དེ་ཉེ་འདབས་སུ་མེད་པར་ཐག་རིང་པོར་འཚོང་དུ་འགྲོ་དགོས་པ་དེ་ཡིན་སྟབས་མཉམ་འབྲེལ་ལས་ཁང་ནས་ནང་སྲིད་ལས་ཁུངས་སུ་འབོད་སྐུལ་ཞུས་པ་བཞིན་རོགས་དངུལ་བཀའ་འཁྲོལ་བྱུང་ནས་གཞིས་ཆགས་རང་གི་ནང་ཇའི་བཟོ་གྲྭ་ཆུང་ངུ་ཞིག་གི་གསར་འཛུགས་བྱ་བཞིན་ཡིན་པ་དང། མ་འོངས་པར་བཟོ་ཚོང་ལས་ཁང་དེའི་ཐོན་སྐྱེད་རྣམས་ལ། Tibet Tea འམ

ད་འཕྲུལ་ཆས་རིགས་འདི་དག་གིས factory འདི་ཉེ་འགྲམ་དང་ཉེ་འཁོར་ལ་མེད་པའི་དཀའ་ངལ་ལ་ཡང་འདིས་བལྟས་བྱས་ནས་ཨ་ནེ་གཅིག་གི་ཕར་ཐག་རིང་པོ་བསྐྱལ་དགོས་པ་དང་ཨ་འདི་ལ་ཡང་སྤྱིར་བཏང་ནས་འདི་ད་འདྲ་ཇ་ཨ་འདི་ལ་ཡང་ཧ་ལམ་ད་དགོང་མོ་བདུན་བརྒྱད་དེ་འདྲ་ཅིག་མ་གཏོགས་ཕལ་ཆེར་རག་གི་མེད་པ་འདྲ་འདི་ལ་ཡང་ཨ་ནེ་དགོང་མོ་གཉིས་གསུམ་ནས་ཁོ་ཚོ་གི་ཡར་ལངས་དང་རྫས་ལ་འགྲོ་ཤག་གི་ཡོད་ས་རེད། ཨོ་དེ་འདྲའི་གཅིག་བུ་མོ་གསུམ་བཞི་ཅིག་དེ་འདྲའི་ར་གཅིག་ཨ་ནི་ཕར་ཙོང་ནས་གང་འདྲ་ཐ་མ་ཐག་སོའི་ལྷ་ཧད་ཅིག་དེ་འདྲའི་ར་བུ་ཆེ་མ་ཚོ་བཞི་བོ་བཞི་བོ་ཆེ་ད་འདྲ་འདི་ཡི་ཐོག་ལ་ཡ་ཨ་ནི་གཅིག་གི་ཞིང་པ་ལ་ཡ་ཨ་ནི་ཇ་ཤིང་འདེབས་ལས་བྱེད་ཀྱི་ཞིང་པ་ལ་ཡ་ཨ་ནི་ཐད་ཀར་དེ་འདྲའི་གི་གཅིག་གི་ཐུགས་ཕན་གསོས་པ་འདྲ་བོ་གཅིག་ཀྱང་བྱུང་མི་འདུག་དེ་ཡི་སོང་ཙང་ད་གཅིག་ཡན་ཞུས་ན་ད་གང་འདྲ་ཨ་མཉམ་འབྲེལ་རང་གི་ད་དེ་ལ་ཡ་ཐུགས་འཁུར་བཞེས་པའི་ཐོག་ནས་ཨ་ནི་ཇ་ཤིང་གི་འཕྲུལ་འཁོར་ད

ཨ་འདི་མཉམ་འབྲེལ་གྱི་ཀ་སོ་སོ་ཉེ་འཁོར་ལ་ཆགས་འགྲོ་གི་རེད་འདི་མ་ཚད་གི་འདི་ལ་ཡ་ཨ་ནི་ང་ཚོ་གི་ཏི་པད་ཏི་ལབ་ནས་ཇ་འདི་འདྲའི་གི་ཡ་ནི་སོ་སོ་རང་གི་ཨ་ནི་ང་བཟོ་གྲྭ་ནས་འདུག་སོ་ཅིག་གི་བཟོ་གྲྭ་ཆུང་ངུ་ཅིག་ཆད་ཅན་འདི་ནས་ཡང་ཨ་ཅིག་འདི་འདྲ་ཞིག་གནང་ཐུབ་པ་ཡིན་ན་ཨ་ནི་ཇ་ཤིང་འདེབས་ལས་བྱེད་མཁན་མི་མང་མང་པོ་ཚོ་ལ་ཡ་ཨ་ནི་ཐུགས་ཕན་གསོས་འགྲོ་ཡ་དང་ཨ་ནི་མ་འོངས་ཀྱི་ཨ་ནི་ཅིག་གི་མི་མང་ཡིན་པས་ན་ཨ་ནི་ཇ་ཤིང་འདེབས་ལས་འདི་འདྲའི་འགོ་ཚུགས་ཡ་གི་དེ་འདྲའི་རེ་བ་ཤུགས་ཆེན་པོ་ཞིག་ཞུ་འདོད་ཀྱི་ཡོད་ལགས།
མཉམ་འབྲེལ་ཚོགས་གཙོ་བཀྲ་ཤིས་དོན་འགྲུབ་ལགས་སུ། ད་ལྟའི་ཆར་གཞིས་ཆགས་ནང་ལ་ཇའི་བཟོ་གྲྭ་དེ་འདྲ་མེད་སྟབས། མང་ཚོགས་ཀྱིས་ཇའི་ཐོན་སྐྱེད་རྣམས་ག་པར་འཚོང་གི་ཡོད་མེད་དང་ཉོ་མཁན་སུ་ཡིན་མིན་སོགས་ཀྱི་སྐོར་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡག་ལ། ད་ལྟ་འདི་རེད་ཨ་ནེ་ཅིག་གིས། ཅིག་ཁོང་ཚོས་གོང་དུ་ཞུས་པ་ནང་བཞིན་དེས་དཀའ་ངལ་དེ་འདྲའི་ཕྲན་བུ་ད་ཅིག་འཕྲད་བསྡད་ཀྱི་ཡོད་ས་རེད་ཁ་ན་འདི་ལ་ཡ།

Cemented Brick། འམ་ཨར་འདམ་གྱིས་བཟོས་པའི་ས་ཕག་གི་བཟོ་གྲྭ་དེ་བཞིན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ལ་འགོ་འཛུགས་གནང་ཡོད་པ་དང། ས་ཕག་ཉོ་མཁན་ཤུགས་ཆེ་བ་ནི་གཞིས་ཆགས་མི་མང་ཡིན་འདུག། ད་འདི་སྤྱིར་བཏང་ང་རང་ཚོ་ས་ཕག་ད་ཅིག་གི་ཞུ་བ་རེད་ཅེ་ན་ས་ཕག་ད་ཅིག་ང་རང་ཚོ་ད་ཅིག་གི་རོགས་སྐྱོར་གནང་ཡས་དེ་ང་རང་ཚོ་ཨེ་ཅེ་རུ་ཆགས་འདི་རྒྱུའི་རྣམ་པ་ཚོ་གིས་ཨ་ནེ་ཅིག་གི་མཐུན་འགྱུར་ལ་བརྟེན་ནས་ང་རང་ཚོ་ས་ཕག་ཞུ་ཡས་ཀྱི་ད་ཅིག་གི། འཕྲུལ་ཆས་དེ་འདྲའི་སུ་འདི་དེ་ལ་ཡ། ཙུག་ཅིང་ཨ་ནི་ས་ཕག་དེ་ཚོ་དེ་སྔ་ནས་མང་པོ་ཅིག་འགྲོ་བསྡད་ཡོད་ད་འདྲ། དེ་བཞིན་གྱི་དུས་ཚོད་དེ་ཅིག་ད་ད་རིང་སང་དེང་དུས་ཀྱི་ད་འཕྲུལ་ཆས་མང་པོ་ཞིག་ད་ཨ་ནི་ས་ཕག་རིགས་མང་པོ་ཞིག་ཅིག་ཡོད་དེ་བཞིན་དཀའ་ངལ་ཡོད་དེ་བ་འདྲ་བོ་ཞིག་མཐོང་གི་འདུག་བ། ཡིན་ནས་ད་དེ་ལ་ཡ་ཨ་ནི་ང་ཚོ་གི་ལས་གཞི་གསར་པ་ཅིག་ད་དུང་ཅིག་གི་ས་ཕག་ལས་ཨ་ནི་ཅིག་གི། འཛུགས་སྐྲུན་ལས་གཞིའི་ཆེད་དུ་ཡིག་ཆ་དགོས་ཡག་དང་ཆ་ཚང་སླེབས་ནས་ང་རང་ཚོ་ཡིག་ཆ་ལེན་པ་མ་ཚད་ཀྱི་ཕྱག་ལེན་ལས་འགུལ་འདི་བརྩམས་ད་ཅིག་གི་འཛུགས་སྐྲུན་གྱི་ལས་གཞི་མཉམ་འབྲེལ་གྱི་ད་ལྟ་ཁང་པ་གསར་པ་བེབ་ཁོ་རང་གསར་པ་ང་ཚོ་གི་ཐོག་བརྩེགས་གསུམ་བྱས་པ་འདི་འདྲས་ཅིག་བརྒྱབ་ཡ་བོད་བཟོ་དང་བོད་ལུགས་བྱས་བརྒྱབ་ཡ་འདི་ཆ་ཚང་ང་རང་ཚོ་འཛུགས་སྐྲུན་ལས་གཞི་འདི་འགོ་བཙུགས་ནས་འདི་མ་ཡིན་པའི་སྒེར་གྱི་ཁང་པ་དེ་འདྲའི་གའི་རྒྱབ་ཏུ་རྒྱ་མི་ཡོད་ས་འདི་མ་ཚད་ཨ་ནེ་ནང་སྲིད་དང་ང་རང་ད་ལྟ་དབུས་མི་རིགས་ཚོགས་དབུས་བོད་མི་སྒྲིག་འཛུགས་ཀྱི་ཁྱབ་ཁོངས་ལ་ཡ་དེ་འདྲས་ཀྱི་བཀའ་འཁྲོལ་ག་རེ་ཐོབ་པ་ཡིན་ན་དེ་མཉམ་འབྲེལ་རང་གི་ད་ལྟ་བཟོ་སྐྲུན་ལས་གཞི་དུ་བཟོ་བསྡད་ཀྱི་ཡོད་ཨ་ནེ་ས་ཕག་གི་ཨ་ནེ་ད་ལྟ་བཟོ་གྲ་དེ་ཡ་ད་ལྟ་གཅིག་གི་ཕྲན་བུ་ཕྲན་བུ་དེ་འདྲས་བྱེད་འགྲོ་བསྡད་ཀྱི་ཡོད་ས་ནས་ཞུ་ཡ་ཡིན་ལགས།
ཡང་མེའོ་ཆོས་འཕེལ་གླིང་བོད་མིའི་གཞིས་ཆགས་ཀྱི་མཉམ་འབྲེལ་ལས་ཁང་གིས་ལོ་ཤས་གོང། ཧོ་ཏེལ་ཆོས་འཕེལ་གླིངའམ་བོད་བཟོ་ལྡན་པའི་མགྲོན་ཁང་ཞིག་གསར་རྒྱག་གནང་ཡོད་པ་དང། མགྲོན་ཁང་དེའི་ནང་ཚོང་རྒྱུག་པོ་ཡོད་པ་མ་ཟད་གཞིས་ཆགས་མི་མང་རྣམས་རྒྱལ་ས་དང་གྲོང་ཁྱེར་ཆེ་ཁག་གཞན་དུ་འགྲོ་སྐྱོད་བྱ་སྐབས་གནས་ཚང་ཆེད་ཧ་ཅང་ཕན་ཐོགས་ཆེན་པོ་ཡོང་བཞིན་ཡིན་འདུག།

ཧ་ལམ་ད་དཀའ་ངལ་འདྲ་བོ་ཅིག་ཆེས་མང་པོ་ཞིག་འཕྲད་བྱུང་ཨ་ནི་འདིའི་ཤུལ་ལ་མཐའ་མ་ཐག་ཆོད་ང་རང་ཚོ་རྒན་གསོ་ལས་བཟོ་དང་པོ་འཛིན་སྐྱོང་གིས་ཐུན་མོང་གི་ཐོག་ནས་ཨ་ནི་ལྡི་ལི་ཡ་གཅིག་པའི་ནང་ལོ་ནང་ཆས་དང་འཛིན་ཆས་ཆ་ཚང་ཡར་རྒྱས་བཏང་ནས་བྱས་ནས་ད་ལོ་གཉིས་གསུམ་གཅིག་གི་ནང་ནས་ཨ་ནི་ཁྲོ་རྗེ་ད་གཅིག་གི་ཁེ་བཟང་དང་གང་ཅིའི་ཐོག་ནས་ཨ་ནི་ཡག་པོ་ཞེ་པོ་ཅིག་གི་ད་འདྲ་འགྲོ་བསྡད་དེ་འདི་གིས་ཨ་ནེ་གཅིག་གི་དགོས་མཁོ་འདྲ་བོ་འདི་ད་ང་རང་ཚོ་ཤེར་བདག་མང་ཚོགས་དམིགས་བསལ་གྱི་ད་གཅིག་གི་ཧེང་གོག་རིགས་དང་མི་འབྲེལ་གྱི་ཕན་ཚུན་ད་གཅིག་རྒྱལ་ས་ལ་ཕེབས་པའི་སྐབས་ལ་ཡར་བཞུགས་ས་དང་བསྡད་ས་ད་གཅིག་ཁ་ཆེ་མདོར་ན་ད་གཅིག་སོ་སོ་རང་གི་གཅིག་གི་བོད་པའི་གི་ཁོར་ཡུག་འདྲ་བོ་དེ་འདྲའི་ཞིག་གནས་སྟངས་ཀྱི་འོག་ལ་འདི་ང་ཚོ་བསྐྱར་དུ་ལྡི་ལི་ཡར་ཉམས་གསོ་བྱས་བྱས་ནས་ཨ་ནེ་ཆ་ཚང་གཅིག་བཟོ་བཅོས་བྱས་བྱས་ནས་ཡག་པོ་ཞེ་པོ་ཞིག་ཨ་ནེ་སོ་སོ་ང་ཚོ་ད་མ་གསོན་ན་ལམ་ཁ་གང་རང་ཆ་ཡག་པོ་ཞིག་འདོགས་ཀྱི་ཡོད་ན་འདི་ཅིག་བྱིན་པས་ཆུང། ཡང་མཉམ་འབྲེལ་ལས་ཁང་གིས་ལོ་ལྟར་ཙག་ཙིག་ཚོང་ལས་རྒྱག་མཁན་ཤེར་བདག་མི་མང་ཚོང་པ་དང་ལྷག་པར་དུ་དགུན་ཁའི་དུས་སུ་བལ་གོས་ཀྱི་ཚོང་ལས་གཉེར་མཁན་ཤེར་བདག་མི་མང་ལ་རྒྱ་གར་གྱི་སྒོར་མོ་འབུམ་ཉིས་བརྒྱ་ནས་སུམ་བརྒྱ་བར་གྱི་མ་རྩ་གཡར་གནང་གི་ཡོད་པ་དང་ད་བར་མང་ཚོགས་ནས་མ་དང་སྐྱེད་ཀ་གཉིས་ཀ་དུས་ཐོག་ཕྱིར་འབུལ་ཞུས་ནས་གང་ལེགས་ཡོད་པའི་སྐོར་ལ་ས་གནས་མཉམ་འབྲེལ་ཚོགས་གཙོ་བཀྲ་ཤིས་འབྲུག་ལགས་ཀྱིས་འགྲེལ་བརྗོད་གནང་བྱུང།

བུ་ལོན་གཡར་སྟངས་དང་རྣམ་པ་གཉིས་གསུམ་ཅིག་ང་ཚོས་གཡར་གནང་གི་ཡོད་རེད། ཕལ་ཆེར་ལོ་གཅིག་ལ་ཡར་འབུམ་ཉིས་བརྒྱ་རྩ་བདག་སུམ་བརྒྱ་མ་ཟིན་པ་གཡར་འགྲོ་གི་ཡོད་རེད། འདི་ན་མང་ཆེ་བ་ཅིག་སུད་ཚོང་ལ་ཡར་ཕེབས་མཁན་རྣམ་པ་ཚོ་རེད། ཨ་ནེ་ཁོ་རང་ཚོ་ཡིན་པ་ཡིན་ན་ད་གཅིག་ད་ལྟ་བར་དུ་ལོ་ཟླ་རེ་བཞིན་རང་རང་སུ་གི་དེ་འདྲའི་ཅིག་ཕོན་ཆུང་པོ་ཅིག་བུ་ལོན་གཡར་འདུག་སྙམ་ཡོད་རེད། ད་ལྟ་བར་ཏག་ཏག